ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་སུམ་ཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་བཞི་རེས་གཟའ་སྤེན་པ་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་དབྱངས་སྒྲོན་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཐེངས་འདིའི་ལེ་ཚན་ཁག་རིམ་པས་གསན་གནང་གི་རེད།
ད་རིང་གི་ལས་རིམ་ཁག་གི་ཐོག་མར་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་བལ་ཡུལ་གྱི་རྒྱལ་ས་ཀཱ་ཐ་མན་ཌུའི་ནང་འཛམ་གླིང་ཞི་བདེའི་ཆེད་དུ་སྤྱན་རས་གཟིགས་རྒྱལ་བ་རྒྱ་མཚོའི་ལྷ་ལྔ་ལས་གྲུབ་པའི་སྤྱན་རས་གཟིགས་ཀྱི་དབང་ཆེན་བོད་མི་གཙོ་བོར་གྱུར་བའི་དད་ལྡན་ཕྱི་ནང་མི་རིགས་སྟོང་ཚོ་མང་པོར་བསྩལ་གནང་མཛད་ཡོད་པ་དང། ཡང་ཨོ་སི་ཁྲུ་ལི་ཡའི་བོད་རིགས་སྤྱི་མཐུན་ཚོགས་པ་ཁག་གིས་ལོ་འཁོར་ཚོགས་ཆེན་ཐེངས་བདུན་པ་དེ་འཚོགས་ནས་ཚོགས་གཙོ་འོས་འདེམས་གནང་བའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་ནག་གཞུང་གིས་རྒྱལ་ས་པེ་ཅིང་ནང་རྒྱ་རིགས་ལས་འགུལ་བ། ཧྥང་ལི་ཧྭ་འཛིན་བཟུང་གིས་ལོ་གཅིག་འཁོར་བའི་སྐབས་དེར་རྒྱལ་སྤྱི་དང་རྒྱ་ནག་ནང་ཁོང་གི་ཤུགས་རྐྱེན་ཇེ་ཆེར་ཕྱིན་ཏེ་ཁོང་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཚུན་ཆད་སྤྲོད་དགོས་པའི་དགོངས་ཚུལ་འདོན་མཁན་འབྱུང་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང་ཡང་རྒྱ་ནག་གཞུང་གིས་བོད་ལ་དབྱིན་ཡིག་གི Tibet ཞེས་པའི་མིང་ཞི་ཙང་ཞེས་པར་འགྱུར་བ་གཏོང་ཐབས་བྱེད་བཞིན་པའི་ཐད། བོད་མིའི་སྒྲིག་འཛུགས་ཀྱིས་མཐའ་གཅིག་ཏུ་ངོ་རྒོལ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་དེ་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན།
ཐེངས་འདིའི་གསར་འགྱུར་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མོ་དབྱངས་སྒྲོན་གཉིས་ནས་སྙན་སྒྲོན་ཞུ་གི་ཡིན་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་སྐོང་ཚོགས་གནང་བཞིན་སྐབས་བདུན་པའི་ཚོགས་གཙོ་དང་དྲུང་ཆེ་གཉིས་གསང་བའི་འོས་བསྡུའི་ལམ་ནས་འོས་འདེམས་གནང་རྒྱུ་ཡིན་པ་རེད་ཤག། དེ་ཡང་ཨོ་གླིང་ཁུལ་གྱི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བའི་ནང། ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན། ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཐེངས་བདུན་པ་དེ་ཚོགས་ཀྱི་ཡོད་རེད། ད་འགན་འཛིན་ལྷན་ཚོགས་ཟེར་དུས་ཡིན་ཡ་ག་རེ་ཞུས་པ་ཡིན་ན། ས་གནས་བོད་རིགས་མཐུན་ཚོགས་ད་ལྟའི་ཆར་ལ་བཅུ་འདུག་བཅུ་འདི་གའི་གི་ནང་ནས་ད་ཚོགས་འདུ་ལ་ཚུར་སླེབས་བྱས་རྒྱུན་ལས་ཚོགས་གཙོ་དང་རྒྱུན་ལས་གཅིག་སླེབས་ནས་ཨ་ནི་ཚོགས་འདུ་ཚོགས་ཀྱི་ཡོད་རེད་ད་དེའི་ནང་ལ་རྒྱལ་ཡོངས་ཡོངས་ཀྱི་ཐོག་ནས་ཨ་ནི་ལས་དོན་བྱེད་དགོས་ཡ་གྲོས་ཆོད་དེ་འདྲ་བཞག་ཨ་ནི་གྲོས་ཆོད་དེ་གཞི་བཞག་ནས་ཨ་ནི་ལོ་གཉིས་རིང་དུ་ཡ།

དེའི་ཐོག་ཚོགས་བཅར་བ་ཡོངས་ནས་མཚན་རྟགས་བཀོད་གནང་རྒྱུ་དང། དེ་བཞིན་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་སྐབས་བདུན་པའི་ཚོགས་གཙོ་དང་དྲུང་ཆེ་གཉིས་གསང་བའི་འོས་བསྡུའི་ལམ་ནས་འོས་འདེམས་གནང་རྒྱུ་སོགས་ལས་དོན་ཁག་མང་པོ་ཞིག་གི་ཐོག་མུ་མཐུད་མཇུག་སྐྱོང་གནང་རྒྱུ་ཡིན་པ་རེད་བཞག་ཨོ་གླིང་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཀྱི་ཐུགས་འགན་གཙོ་བོ་ཇི་ཡིན་སྐོར་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་མུ་མཐུད་གསུངས་ན།

དབུས་ནས་རེད་ཨ་ནི་ས་གནས་སོ་སོ་དང་མར་འགྲེལ་བཤད་རྒྱག་པ་ད་འགན་འཁྲི་རེད་ཅུ་རེད་དེ་གས་ཚང་མ་ལ་འགན་འཛིན་ལྷན་ཚོགས་པའི་ཚོགས་གཙོ་དང་དྲུང་ཆེ་བྱས་ཨ་ནི་ས་གནས་སོ་སོ་སོ་བོད་རིགས་མཐུན་ཚོགས་ཀྱི་དེ་ཡི་གྲོས་ཆོད་ཀྱི་ལམ་ཁ་དེའི་འོག་ནས་ཨ་ནི་ལས་ཀ་བྱེད་གི་ཡོད། ས་གནས་སོ་སོ་སོ་བོད་རིགས་མཐུན་ཚོགས་ལ་སྒྲིག་གཞི་སོ་སོ་སོ་ཡོད་རེད་དེ་ཡིན་ནའི་འགན་འཛིན་ལྷན་ཚོགས་ཀྱི་སྒྲིག་གཞི་དེ་ཡོངས་ལ་ཁྱབ་པའི་གི་སྒྲིག་གཞི་རེད།
སྤྱིར་ཨོ་སི་ཁྲུ་ལི་ཡའི་རྒྱལ་ཡོངས་ནང་བོད་རིགས་སྤྱི་མཐུན་ཚོགས་པ་ཁག་བཅུ་ཙམ་ཡོད་པ་ནས་ད་རེས་ཀྱི་ཚོགས་འདུ་འདིའི་ཐོག་ཨོ་གླིང་རྒྱལ་ཡོངས་ས་གནས་ཁག་བདུན་གྱི་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་དང་རྒྱུན་ལས་གཅིག་བཅས་མཉམ་ཞུགས་གནང་ཡོད་པ་རེད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་རྒྱ་ནག་གཞུང་གིས་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་རྒྱ་རིགས་ལས་འགུལ་བ་ཕིན་ལི་ཧྥ་འཛིན་བཟུང་གིས་ལོ་གཅིག་འཁོར་བའི་སྐབས་དེར་རྒྱལ་སྤྱི་དང་རྒྱ་ནག་ནང་ཁོང་གི་ཤུགས་རྐྱེན་ཇེ་ཆེར་ཕྱིན་ཏེ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཚུན་ཆད་སྤྲོད་དགོས་པའི་དགོངས་ཚུལ་བཏོན་མཁན་བྱུང་བཞིན་ཡོད་པའི་སྐོར་བཞུགས་སྒར་དྷ་རམ་ས་ལ་ནས་ལོ་སྦི་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་ནང་ཏོག་དབྱིབས་ནད་ཡམས་བཅུ་དགུ་བའི་འགོས་ཁྱབ་ལ་བཀག་འགོག་གི་ཆེད་ལ་ཁྱིམ་སྡོད་དུ་བཀའ་རྒྱ་བཀྲམ་སྟེ་དམ་དྲག་ཤུགས་ཆེ་གི་དབང་གིས་མི་མང་རྣམས་ཐབས་ཟད་འུ་ཐུག་ཏུ་བསྐྱུར་བ་རེད། ལྷག་པར་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་བཅུ་བ་གི་ཚེས་བབ་བཅུ་གསུམ་གྱི་ཉིན་མ་རྒྱ་ནག་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་སྐབས་ཉི་ཤུ་བ་འཚོགས་ཏེ། ཁྲིམས་འགལ་གྱི་ལམ་ནས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གི་དབང་ཆ་བསྐྱར་དུ་འཛིན་རྒྱུའི་སྲ་བརྟན་གྱི་ཆེད་དུ་འཆར་འགོད་བྱེད་བཞིན་པ་གི་སྐབས་ཐོག་དེར། རྒྱ་ནག་གི་ལས་འགུལ་བ་ཕིན་ལི་ཧྥ་ལགས་ནས་རྒྱ་ནག་རྒྱལ་ས་པེ་ཅིང་གི་ཟམ་པ་ཞིག་གི་སྟེང། རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་ནི་སྲིད་དབང་སྒེར་གཅོད་པ་དང་རྒྱལ་ཚོང་བ་ཡིན་པས་སྲིད་འཛིན་གྱི་གོ་ས་ནས་རྩ་དགོངས་གཏོང་དགོས་པ་སོགས་ཀྱི་འཕྲེད་དར་བརྐྱངས་པར་བརྟེན་དུས་ཚོད་ཧ་ཅང་ཛ་དྲག་གི་སྐབས་དེར་ངོ་རྒོལ་བྱུང་བར་རྒྱལ་སྤྱི་དང་རྒྱ་ནག་གི་ནང་སྐད་གྲགས་ཆེན་པོ་བྱུང་སྟེ། ལས་འགུལ་བ་ཁོང་འཕྲལ་དུ་འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་བར་ལོ་གཅིག་ཧྲིལ་བོ་འཁོར་ཡོད་ནའང་ཁོང་གི་བདེ་འཇགས་དང་གར་ཡོད་ཀྱི་གནས་ཚུལ་གསལ་ཁ་མེད་པ་རེད་དེ། ཁོང་གི་ལས་འགུལ་གྱི་ཤུགས་རྐྱེན་གྱིས་རྒྱ་ནག་ནང་དམངས་གཙོའི་ལས་འགུལ་དང་ཤོག་གུ་དཀར་པོའི་ལས་འགུལ་སོགས་བྱུང་བ་མ་ཟད། རྒྱལ་སྤྱིའི་སྲིད་དོན་པ་ཚོའི་ནང་ཁོང་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་དགོས་པ་གི་བསམ་འཆར་འདོན་མཁན་ཀྱང་ཡོང་གི་ཡོད་སྐོར་བོད་གནས་དང་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་འགྲེལ་བརྗོད་གནང་གི་འདུག།
རྒྱ་ནག་དམར་ཤོག་གི་ལྷག་པར་དུ་ཞི་ཅིན་ཕིན་གཙོས་ཀྱི་རྒྱ་ནག་དམར་ཤོག་གི་དབང་འཛིན་དེ་ལ་ངོ་རྒོལ་བྱས་ནས་མང་གཙོའི་སྒོ་དབྱེ་ཕྱོགས་ལས་དགོས་ཟེར་ཡག་གི་ལྟ་བ་དེ་བཏོན་ཡག་དེ་གིས་ད་རྒྱ་ནག་ནང་ལ་ཤུགས་རྐྱེན་ཆེན་པོ་བཞག་བ་རེད། དེ། ཕལ་ཆེར། འདི་འདྲ་གི་འབོད་ཚིག་དེ། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་བརྒྱད་ནི་འདི་འདྲ་ཅིག་ད་ཕལ་ཆེར་དོན་དུ་མེད་ཡག་གི་གནས་སྟངས་འདྲ་བོ་ཅིག་རེད་ཡང་གྲགས་བྱས་ནས་ངོ་རྒོལ་བྱེད་མཁན་འོ་དེ་འདྲའི་མྱི་གང་ལ་ད་ཁོ་རང་གི་ངོ་རྒོལ་བྱེད་ཡ་དེ་ཤིག་ཅི་འདི་གཏིང་ཟབ་པོ་ཡིན་ཙང་ད། འདི་བའི་ཉིན་ཁ་ཤས་སྔོན་ལ་ནི་ཨ་མི་རི་ཀ་གི་གྲོས་ཚོགས་འཐུས་མི་དེ་འདྲ་ར་བ་ཨ་ནི་ཁོ་རང་ཚོ་གི་ཡང་ད་ལྟ། ད་ལྟ་ངོ་རྒོལ་བྱེད་མཁན་རྒྱ་མི་འདི་ལ་ཨ་ནི་ཅིག་ནོ་བེལ་ཞི་བདེའི་གཟེངས་རྟགས་སྤྲད་དགོས་རེད་ཟེར་ཡ་གི་འབོད་སྐུལ་བྱེད་ཡ་ལ་སོགས་པ་ཨ་ནི་དེ་འདྲ་གི་གནས་སྟངས་ཅིག་ཆགས་ནས་ཡོད་རེད། གཞན་ཡང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་ཨེ་ཤེ་ཡ་གི་ཡན་ལག་གི་འགན་འཛིན་ཨེ་ལིན་ཕེག་སོན་ལགས་ནས་ཀྱང་རྒྱ་ནག་གི་ལས་འགུལ་བ་ཕིན་ལི་ཧྥ་ལགས་ནས་ངོ་རྒོལ་དེ་ལ་བརྟེན་ནས་ལས་འགུལ་མང་བོ་ལུ་གུ་རྒྱུད་དུ་བྱུང་སྟེ། རྒྱ་ནག་གི་གཞོན་སྐྱེས་ཚོ་དང་ཡུ་གུར་བོད་མི་བཅས་ལའང་སེམས་ཤུགས་ཆེན་པོ་འཕར་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།

ཡང་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་ལས་འགུལ་བ་ཕིན་ལི་ཧྥ་ལགས་གཅར་རྡུང་མནར་གཅོད་ཀྱིས་ལུས་པོ་བེད་མེད་དུ་གྱུར་བ་གོ་ཐོས་འབྱུང་གི་ཡོད་པས། རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ན་མཇུག་འབྲས་ཅི་འབྱུང་གནས་ཚུལ་འདིས་གསལ་པོ་མཚོན་ཐུབ་པ་དང། རྒྱ་ནག་ནང་ཐ་ན་དམར་ཤོག་གཞུང་རང་གི་ཁྲིམས་ལུགས་ལག་བསྟར་གནང་རོགས་ཀྱི་འབོད་སྐུལ་བྱས་པ་གི་ཁྲིམས་རྩོད་པ་ཚོ་ཚུན་ཆད་འཛིན་བཟུང་བཙན་ཁྲིད་བྱེད་བཞིན་པར་བརྟེན། རྒྱ་ནག་གི་འོག་ནས་ཞི་བའི་ངོ་རྒོལ་བྱེད་དགོས་བྱུང་ན་གནས་སྟངས་ཧ་ཅང་ཁག་པོ་ཆགས་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ད་དེ་མ་ཚད་ཅིག་རྒྱ་ནག་དམར་ཤོག་གཞུང་ལ་ངོ་རྒོལ་བྱས་ན་ལྷག་པར་དུ་ཞི་ཅིན་ཕིན་ལ་དངོས་སུ་དེ་བས་ངོ་རྒོལ་བྱེད་ཡག་དེ་ཧ་ཅང་ཅང་ཡིན་ད་ཡིན། ཡིན་ན་ཡང་ཅིག་རྒྱ་ནག་དམར་ཤོག་གི་ཁྲིམས། རྩ་ཁྲིམས་དང་གཙོས་པའི་བཅའ་ཁྲིམས་ཀྱི་ནང་ལོག་གི། གི་གཏན་འབེབས་བྱེད་རྒྱུ་དེ་ཚོ་ལག་བསྟར་བྱེད་དགོས་བ་རེད་ཟེར་ཡག་གི་དེ་འདྲ་འབོད་སྐུལ་བྱེད་མཁན་གྱི་ཁྲིམས་རྩོད་པ་མང་པོ་ཞིག་འཇུ་བཟུང་བྱེད་གི་ཡོད་ཡག་དང་ཨ་ནི། ཨ་ནི། བཀག་ཉར་བྱས་ཡོད་ཡག་དང་གར་སོང་ཆ་མེད་གར་སོང་ཆ་མེད་བྱས་ཡོད་ཡག་ན་དེ་ཚོའི་ལ་དཔེ་དེ་རྡུང་རྡེག་ཤུགས་ཆེན་པོ་བྱེད་གི་ཡོད་ཡག་དེའི་གི་སྒང་ནས། ཨ་ནི་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་ནས་སོ་སོ་གི་ཐོབ་ཐང་རྩོད་ཡ་དང། སོ་སོ་གི་ཐོབ་ཐང་རྩོད་ཡ་དང་ཨ་ནི་མི་མང་གི་ཐོབ་ཐང་དང་ཨ་ནི་ཁྲིམས་ཀྱི་ཐོབ་ཐང་རྩོད་ཡ་དེ་ཚོ་ཧ་ཅང་ཡ་དཀའ་ལས་ཁག་པོ་ཡིན་པ་དེ་ད་ང་ཚོས་སྤྱིར་བཏང་དེའི་གི་ཉམས་མྱོང་དེ་ད་བོད་པ་སེར་ཉམས་མྱོང་ཟབ་ཞེན་འདྲ་བོ་ཆགས་ཡོད་རེད་བསམ་གི་འདུག། ལས་འགུལ་བ་ཕིན་ལི་ཧྥ་ལགས་ཀྱིས་འཕྲེད་དར་གཞན་ཞིག་གི་སྟེང། ང་ཚོ་ལ་ཟ་མ་དགོས་པ་ལས་ནད་དུག་བརྟག་དཔྱད་མི་དགོས། རང་དབང་དགོས་པ་མ་གཏོགས་ཁྱིམ་སྡོད་བཀའ་རྒྱ་མི་དགོས། ང་ཚོར་བརྩི་བཀུར་དགོས་པ་ལས་མགོ་སྐོར་མི་དགོས། བཅོས་བསྒྱུར་དགོས་པ་མ་གཏོགས་རིག་གནས་གསར་བརྗེ་མི་དགོས། འོས་ཤོག་འཕེན་གཅིག་དགོས་པ་མ་གཏོགས་དབུ་ཁྲིད་ཆེན་པོར་དགོས་དོན་མེད། ང་ཚོ་མི་སེར་བྱ་འདོད་ཡོད་མ་གཏོགས་བྲན་གཡོག་བྱ་འདོད་མེད་ཅེས་ཀྱང་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་གཡང་སྒྲོལ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན་པས་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས

འཛམ་གླིང་ཞི་བདེ་གི་ཆེད་དུ། མདོར་ན་ང་ཚོ་ད་ཐེག་པ་ཆེན་པོའི་གི་ཆོས་སེ་ཉམས་ལེན་བྱེད་དུས་ག་རེ་བྱས་པ་ཡིན་ན་སེམས་ཅན་ཐམས་ཅད་གི་དོན་དུ་ལབ་གི་ཡོད་ར་བ། ད་དེ་ཡིན་པ་རེད་ཨ་ནི་དམིགས་བསལ་གི་ད་རེས་གི་ད་དབང་ཆེན་དེ་འཛམ་གླིང་འཛམ་བུ་གླིང་ནང་ལ་ཞི་བདེ་ཡོང་ཡག་གི་དམིགས་ཡུལ་བཟུང་བྱས་དེ་ནས་ད་ད་བལ་ཡུལ་རང་ལ་ཡོད་པའི་བི་ཡོ་མ་ཀུ་སུ་མ་ཟེར་ཡ་ད་ད་ར་ན་གུ་རུ་རིན་པོ་ཆེའི་ཁོང་རྣམ་པའི་གི་ཆོས་ཚོགས་ཀྱི་འགན་འཛིན་གཙོ་བོ་འདྲ་པོ་བྱས་དེའི་འོག་ལ་ད་ང་ཚོ་མང་པོ་ཅིག་གི་མཉམ་རུབ་བྱས་ནས་ཨ་འདི་འདྲས་ཀྱི་ད་རེས་དབང་ཆེན་གནང་ཡག་གི་ད་གོ་སྐབས་ཅིག་བསྐྲུན་གི་ཡོད་རེད་དེ་དབང་ཆེན་དེ་ཡང་ས་སྐྱ་གོང་མ་བཞི་བཅུ་ཞེ་གཅིག་པ་ཁྲི་ཆེན་རིན་པོ་ཆེ་མཆོག་ཁོང་རང་རང་གི་གདམ་ཁ་གནང་རེད་དེ་ནི་ད་ད་རེའི་དུས་ཚོད་འདི་ལ་དེ་ནི་འཛམ་བུ་གླིང་གི་ཞི་བདེ་ཀྱི་དོན་དག་ལ་ད་འདི་ལས་རླབས་ཆེ་བ་དང་རྩ་ཆེ་བ་ཅིག་ཡོག་མ་རེད་གསུངས་བྱས་སྤྱན་རས་གཟིགས་ཀྱི་རྒྱལ་བ་རྒྱ་མཚོའི་གི་དབང་ཆེན་གནང་ཡག་ཐུགས་རེད། ད་རིང་སྤྱི་ཟླ་བཅུ་པའི་ཚེས་བཅུ་བཞི་ཉིན་གོང་ཞུས་ཆོས་བརྡ་གནང་བ་བཞིན་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་གིས་སྤྱན་རས་གཟིགས་ཀྱི་བཀའ་དབང་དངོས་སུ་སྩལ་གནང་མཛད་འདུག། ཡང་རྒྱ་ནག་གཞུང་གིས་རྒྱུད་གཅིག་ལམ་གཅིག་ལས་གཞི་འགོ་འཛུགས་བྱས་ནས་ལོ་བཅུ་འཁོར་བའི་དུས་དྲན་གྱི་དགའ་སྟོན་དང་འབྲེལ་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་དང་བཅོ་བརྒྱད་བར།

གནས་ཚུལ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཞི་པའི་བར་རྒྱུད་གཅིག་ལམ་གཅིག་ལས་གཞི་དང་མཉམ་འབྲེལ་བྱེད་རྒྱུ་བསམ་འཆར་ཡིག་ཆ་ལ་མཚན་རྟགས་བཀོད་མཁན་རྒྱ་ནག་དང་ར་ཤི་ཡ་གཙོས་པའི་རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་དགུ་བྱུང་ཡོད་ཅིང་གླིང་ཕྲན་ཚང་མའི་ནང་ཁྱབ་ཡོད་པ་རེད། ར་ཤི་ཡས་ཡུ་ཀེ་རེན་བཙན་འཛུལ་བྱས་པའི་རྗེས་རྒྱལ་སྤྱིའི་ཐོག་ཁེར་རྐྱང་དུ་ལུས་ཡོད་སྟབས་ར་ཤི་ཡ་རྒྱ་ནག་ཐོག་ཕྱོགས་གང་ཅིའི་ཐད་ནས་བརྟེན་རྒྱུ་ཤུགས་ཆེ་རུ་ཕྱིན་ཡོད་པ་རེད། རྒྱ་ནག་དང་ར་ཤི་ཡ་གཉིས་ཀྱི་འབྲེལ་ལམ་གཏིང་ཟབ་ཏུ་ཕྱིན་པ་དེ་ཡང་གཙོ་བོ་དབུ་ཁྲིད་གཉིས་ཀྱིས་ཁོང་གཉིས་ཕན་ཚུན་བརྩེ་བའི་གྲོགས་མཆོག་ཡིན་ཅེས་ཕན་ཚུན་འཕྲད་སྐབས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཡང་ཕྱོགས་གཞན་ཞིག་ནས་བལྟས་ན་རྒྱ་ནག་དང་ར་ཤི་ཡ་གཉིས་ཀྱི་མནའ་འབྲེལ་དེ་བཞིན་ནུབ་ཕྱོགས་ཀྱི་དབང་ཤུགས་ལ་ཁ་གཏད་གདོང་ལེན་ཆེད་དུ་དགོས་ངེས་ཀྱི་ཕྱོགས་སྒྲིལ་ཞིག་མཐོང་གི་ཡོད་པ་རེད། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་འདི་ལོ་སྤྱི་ཟླ་གསུམ་པའི་ནང་རྒྱལ་ས་མོ་སི་ཀོ་རུ་རྒྱལ་དོན་འཚམས་གཟིགས་ཀྱི་སྐབས་སུ་སྲིད་འཛིན་ཕུ་ཀྲིན་གྱིས་ཡུལ་གཉིས་ཀྱི་མཉམ་འབྲེལ་བརྒྱུད་ནས་ལས་དོན་བསྒྲུབ་ཐུབ་རྒྱུར་ཚད་མེད་པ་ཞིག་ཡིན་པའི་བསྔགས་བརྗོད་བྱས་འདུག་དེ་བཞིན་རྒྱ་ནག་གི་དཔོན་རིགས་ཀྱིས་ཡུལ་གྲུ་གཉིས་ཀྱི་རྩ་བའི་རྩ་དོན་དང་འབྲེལ་བའི་ཕྱོགས་ཕན་ཚུན་རྒྱབ་སྐྱོར་བརྟན་པོ་ཞུ་རྒྱུ་ཡིན་པ་བརྗོད་འདུག།

དེ་ཡང་དབྱིན་ཇིའི་སྦི་སྦི་སི་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན། ཨ་མི་རི་ཀའི་རྒྱལ་ཡོངས་བདེ་སྲུང་ལས་ཁུངས་ཀྱི་མགྲིན་ཚབ། John Kirby ལགས་ཀྱིས་བྱང་ཀོ་རི་ཡས་འདས་པའི་བདུན་ཕྲག་ཁ་ཤས་ནས་ར་ཤི་ཡར་འབར་རྫས་སོགས་དང་དམག་ལ་མཁོ་བའི་ལག་ཆ་ཡོད་པའི་སྣོད་ཆས་ཆིག་སྟོང་ལྷག་ར་ཤི་ཡར་བཏང་སྐོར་རེས་གཟའ་པ་སངས་ཉིན་གསུངས་པ་མ་ཟད་བྱང་ཀོ་རི་ཡའི་གོ་མཚོན་ལག་ཆ་ཡོད་པའི་སྣོད་གསུམ་ཀའི་ནང་དམག་དོན་ཡོ་བྱད་བླུགས་བཞིན་པའི་འདྲ་པར་ཁག་ཅིག་ཀྱང་འགྲེམས་སྤེལ་གནང་འདུག་བྱང་ཀོ་རི་ཡའི་སྲིད་འཛིན་ཀིམ་ཇོང་ཨུན་ཟླ་བ་སྔོན་མའི་ནང་ར་ཤི་ཡར་ཕྱིན་ནས་ར་ཤི་ཡ་དང་དམག་དོན་ཐད་མཉམ་སྤྱོད་བྱ་རྒྱུའི་སྐོར་གྲོས་བསྡུར་བྱས་འདུག། ར་ཤི་ཡས་ཡུག་རེན་ནང་དྲག་པོའི་བཙན་འཛུལ་བྱས་པ་ནས་བཟུང་འབོམ་རྫས་དང་མེ་ཤུགས་འཕུར་མདེལ་སོགས་དྲག་པོའི་ཡོ་བྱད་ཧ་ཅང་མང་པོ་བེད་སྤྱོད་བྱེད་བཞིན་པའི་རྐྱེན་གྱིས། དམག་དོན་ཡོ་བྱད་ཁག་རིམ་བཞིན་ཉུང་དུ་འགྲོ་བཞིན་པར་བརྟེན་ནས་བྱང་ཀོ་རི་ཡ་ལྟ་བུ་ནས་དམག་དོན་ཡོ་བྱད་མཁོ་སྒྲུབ་ཆེད་དོན་གཉེར་བྱེད་ཀྱི་ཡོད་འདུག་གནད་དོན་དབྱེ་ཞིབ་པ་འགའ་རེས་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇུང་ཨུན་ལ་གོ་མཚོན་ལག་ཆ་ཧ་ཅང་མང་པོ་ཡོད་རུང། བྱང་ཀོ་རི་ཡར་ཐོན་ཁུངས་ཞན་པའི་རྐྱེན་གྱིས་གོ་མཚོན་ལག་ཆ་མང་པོ་ར་ཤི་ཡར་མཁོ་སྤྲོད་བྱེད་འདོད་མེད་སྐོར་གནས་ཚུལ་དབྱེ་ཞིབ་གནང་འདུག་ཨ་རིའི་རྒྱལ་ཡོངས་བདེ་སྲུང་ལས་ཁང་གི་མགྲིན་ཚབ John Kirby ལགས་ཀྱིས་བྱང་ཀོ་རི་ཡས་ར་ཤི་ཡར་གོ་མཚོན་ལག་ཆ་གང་དང་གང་མཁོ་སྤྲོད་བྱས་ཡོད་མེད་གསལ་ཁ་བཏོན་མེད་ན་ཡང། ར་ཤི་ཡས་བྱང་ཀོ་རི་ཡ་ནས་མེ་ཤུགས་འཕུར་མདེལ་སོགས་ཉོས་པར་ཡིད་ཆེས་གནང་གི་ཡོད་འདུག་ཡང་ཨ་རིའི་གསང་བའི་ལས་ཁང་ཁག་གི་གནས་ཚུལ་སྤེལ་གསལ་ལྟར་ན་བྱང་ཀོ་རི་ཡས་ར་ཤི་ཡར་གོང་ཞུས་གོ་མཚོན་ལག་ཆ་དེ་དག་འདི་ལོའི་སྤྱི་ཟླ་དགུ་པའི་ཚེས་བདུན་ནས་སྤྱི་ཟླ་བཅུ་པའི་ཚེས་གཅིག་བར་དབོར་འདྲེན་བྱས་སྐོར་གསུངས་ཡོད་པ་སོགས་ཀྱི་གནས་ཚུལ་འདུག། གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་ཡིན་འདི་ལོ་སྤྱི་ཟླ་དགུ་པའི་ནང་རྒྱ་ནག་རྒྱལ་ཡོངས་ནང་ཏོག་དབྱིབས་ནད་ཡམས་རྐྱེན་པས་ཁྱོན་མི་གྲངས་བཞི་བཅུ་ཞེ་ལྔ་རྐྱེན་འདས་སུ་ཕྱིན་ཡོད་པའི་གནས་ཚུལ། ཐོན་འདུག་དེ་ཡང་རྒྱ་ནག་དབུས་ནད་ཡམས་སྟངས་འཛིན་དང་སྔོན་འགོག་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་འདི་ལོ་ཕྱི་ཟླ་དགུ་པའི་ཚེས་གཅིག་ཉིན་རྒྱ་ནག་རྒྱལ་ཡོངས་ནང་དུ་ཏོག་དབྱིབས་ནད་ཡམས་ཕོག་པའི་མིའི་གྲངས་ཀ་ཆིག་ཁྲི་ཆིག་སྟོང་དྲུག་བརྒྱ་ཉི་ཤུ་རྩ་དགུ་ཙམ་བྱུང་ཡོད་པ་རེད་བཞག་ནད་ཡམས་དེ་ཚོ་ཡང་ཏོག་དབྱིབས་རིམས་ནད་གསར་པ་ཨོ་མི་ཀི་རན་ཞེས་པ་ནས་བྱུང་བའི་འབུ་སྲིན་རིགས་མི་འདྲ་བ་དགུ་བཅུ་གོ་དྲུག་ཡོད་པ་དེ་དག་ཁོངས་ནས་ནད་སྲིན་གཙོ་བོ་གསུམ XBB གཅིག་ཚེག་དགུ་དང། XBB གཅིག་ཚེག་གཉིས་གཉིས་དེ་བཞིན XBB གཅིག་ཚེག་གཅིག་དྲུག་གི་རྐྱེན་པས་ན་འདུག་འདི་ལོའི་སྤྱི་ཟླ་དགུ་པའི་ཚེས་གཅིག་བར་རྒྱ་ནག་རྒྱལ་ཡོངས་ནང Omicron ཞེས་པའི་ཏོག་དབྱིབས་ན་ཚ་འགོས་པའི་མིའི་གྲངས་ཚད་ཆིག་འབུམ་ཆིག་ཁྲི་དྲུག་སྟོང་ལ་འཕར་ཆ་བྱུང་བའི་ནད་པ་ཚོར་བརྟག་དཔྱད་བྱས་པ་དང་བཅོས་ཐབས་བྱས་པ་ནས་ཤེས་རྟོགས་བྱུང་ཡོད་པ་དང། Omicron ཞེས་པའི་ཏོག་དབྱིབས་ནད་ཡམས་འགོས་པའི་མི་འབོར་མཐོ་ཤོས་དེ་ཕྱི་ཟླ་དགུ་པའི་ཚེས་བཅོ་བརྒྱད་བར་ཆིག་འབུམ་བདུན་ཁྲི་བདུན་སྟོང་བར་འཕར་ཡོད་པ་དང་དེ་ནས་རིམ་བཞིན་གྲངས་འབོར་ཉུང་དུ་ཕྱིན་ནས་ཕྱི་ཟླ་དགུ་པའི་ཚེས་སུམ་ཅུ་བར་ཨོ་མཱི་ཁུ་རེན་ན་བའི་མིའི་གྲངས་འབོར་དེ་བཞིན་ཆིག་འབུམ་བཞི་ཁྲི་བདུན་སྟོང་ཆགས་འདུག། རྒྱ་གར་གྱི་སྲིད་བློན་ན་རེན་དར་མོ་དི་མཆོག་གིས་བལ་ཡུལ་ལ་བརྡ་ལན་སོགས་གང་ཡང་མ་གནང་བར། བལ་ཡུལ་གྱིས་རང་གི་ས་ཁོངས་ཡིན་པར་ངོས་འཛིན་བྱས་པའི་ཀ་ལ་པ་ནི་ཞེས་པའི་མཐའ་མཚམས་ས་ཁུལ་གྱི་ལྷ་ཁང་ཞིག་ལ་རེས་གཟའ་ཕུར་བུའི་ཉིན་ཕེབས་པའི་གནད་དོན་ཐད་བལ་ཡུལ་གྱི་གྲོས་ཚོགས་འཐུས་མི་ཚོས་བགྲོ་གླེང་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་ལོ་བཅུ་ཕྲག་མང་པོའི་རིང་རྒྱ་གར་གྱི་དབང་དུ་བསྡུས་པ་དང་བལ་ཡུལ་གྱིས་རང་ཉིད་ཀྱི་ས་ཁུལ་དུ་ངོས་འཛིན་བྱེད་པའི་ཀ་ལ་པ་ནི་ཞེས་པའི་ཧིན་རྡུའི་ལྷ་ཁང་ཞིག་ལ་རེས་གཟའ་ཕུར་བུའི་ཉིན་ཕེབས་པ་འདིར། བལ་ཡུལ་གྱི་གྲོས་ཚོགས་འཐུས་མི་ཚོས་པུཤ་པ་ཀ་མཱལ་རྡ་ཧལ་གྱིས་སྣེ་ཁྲིད་པའི་བལ་ཡུལ་གཞུང་འཛིན་གྱིས་དེའི་ཐད་ལན་འདེབས་དགོས་པའི་དགོས་འདུན་བཏོན་གནང་འདུག་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་ས་མཚམས་ཁུལ་གྱི་ཨ་དྷི་ཁི་ལཱཤ་དང་པར་བྷ་ཏི་ཀུན་དྲ་ཞེས་པར་ཕེབས་པ་མ་ཟད་པི་ཏོ་ར་གྷར་དང་གུནཇ་ཞེས་པའི་ས་གནས་མི་མང་རྣམས་དང་མཇལ་འཕྲད་བཀའ་མོལ་གནང་འདུག། ས་ཁུལ་དེ་དག་ནི་དེ་སྔ་ནས་བལ་ཡུལ་གྱི་ས་ཁོངས་ཡིན་སྐོར་བརྗོད་ཀྱི་ཡོད་འདུག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་བལ་ཡུལ་གྱི་ས་ཁྲ་གསར་པ་ཞིག་བཏོན་པའི་ནང་ལིམ་པི་ཡ་དུ་ར་དང་ཀ་ལ་པ་ནི་གུནཇ་དང་ན་བི་ཀུ་ཏི་དེ་བཞིན་ལི་པུ་ལེག་གི་མངའ་ཁུལ་ཁག་བལ་ཡུལ་གྱི་ས་ཁོངས་ཡིན་པར་བཏོན་འདུག་ཡིན་ནའི་རྒྱ་གར་གྱིས་ས་ཁུལ་དེ་དག་རྒྱ་གར་གྱི་ཁོངས་གཏོགས་ཡིན་ལུགས་ནན་བརྗོད་གནང་སྟེ་རང་གི་དམག་མི་ཡང་ས་ཁུལ་དེ་དག་ནང་འགྲེམས་འཇོག་བྱས་འདུག། ཡང་འདྲ་ཆུ་ལ་ཡི་རྫོང་དཔོན་ཀི་རན་ཇོ་ཤི་ལགས་ཀྱིས་གོང་ཞུས་གནད་དོན་སྐོར་རྒྱ་གར་གྱི་འབྲེལ་ཡོད་མི་སྣར་ཤོད་རྒྱུའི་ཐབས་ཤེས་བྱས་ཀྱང་ཁོང་ཚོས་ཡ་ལན་གང་ཡང་སློག་མ་བྱུང་དེས་ན་ད་ཆ་བལ་ཡུལ་གཞུང་གིས་ནང་སྲིད་ལས་ཁུངས་བརྒྱུད་ནས་འབྲེལ་བ་བྱ་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་ལུགས་བལ་ཡུལ་གྱི་ཚགས་པར Kathmandu Post ལ་བརྗོད་འདུག་ཡང་བལ་ཡུལ་གྱི་ཀོང་རེས་ཆབ་སྲིད་ཚོགས་པའི་འཐུས་མི Ramhari Khatiwada ལགས་ཀྱིས་རྒྱ་གར་གྱི་སྲིད་བློན་མོ་དི

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་རྒྱ་ནག་གཞུང་གིས་བོད་ལ་དབྱིན་སྐད་ཀྱི Tibet ཞེས་པའི་མིང Xizang ལ་འགྱུར་བ་གཏོང་ཐབས་བྱེད་བཞིན་པའི་ཐད་བོད་མིའི་སྒྲིག་འཛུགས་ཀྱིས་མཐའ་གཅིག་ཏུ་ངོ་རྒོལ་ཡོད་ཅེས་གསུངས་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་གསན་གནང་གི་རེད།
དུས་རབས་ཉི་ཤུ་པའི་ལོ་རབས་བཞི་བཅུ་ཡི་ནང་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བཟུང་སྲིད་ཇུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་སོགས་ལ་འཁྱོག་བཤད་བྱས་དང་བྱེད་མུས་ཡིན་པའི་ཁར་བར་སྐབས་ཤིག་ནས་རྒྱ་ནག་གཞུང་གིས་བོད་དང་འབྲེལ་བ་ཡོད་པའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས་ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་ཡི་ཚབ་ཏུ་ཨུ་ཚུགས་ངང་ནས་རྒྱ་ཡིག་གི་ཐ་སྙད Xizang ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དཔེར་ན་ཉེ་ལམ་ཐོན་པའི་གནས་ཚུལ་གསར་ཤོས་ཤིག་ནི་བོད་ཉིང་ཁྲི་ས་ཁུལ་དུ་སྐོང་ཚོགས་གནང་བའི་ཧི་མ་ལ་ཡའི་རི་རྒྱུད་དང་འབྲེལ་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་ཟེར་བའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱིང་གིས་གཏམ་བཤད་སྤེལ་བའི་ནང། བར་སྐབས་ཤིག་ནས་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་དང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་གཞུང་འབྲེལ་ཡིག་ཆའི་ནང་བོད་ལ་དབྱིན་ཡིག་གི་ཐ་སྙད་དུ Xizang ཞེས་པའི་བྲིས་འགོ་བཙུགས་ཡོད་པ་ལས་རྒྱལ་སྤྱིའི་རང་བཞིན་གྱི་བེད་སྤྱོད་བྱེད་བཞིན་པའི Tibet ཞེས་པའི་ཐ་སྙད་དེ་བྲིས་མེད་ཚུལ་བརྗོད་འདུག། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་དགོས་མཁོའི་དབང་གིས་བོད་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ལེན་ཡོད་པའི Tibet ཞེས་པའི་ཐ་སྙད་དེ་ཡོངས་གྲགས་ཀྱི་ཐོག་ནས་ཤིས་ཙང་ཞེས་པའི་རྒྱ་ཡིག་གི་ཐ་སྙད་ལ་བསྒྱུར་ཐབས་གནང་མུས་ཡིན་པའི་བྱ་སྤྱོད་དེ་ནི་ལོ་རྒྱུས་རྡོག་རོལ་བཏང་བ་ཞིག་ལ་བོད་མིའི་སྒྲིག་འཛུགས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་བྱུང། དེ་ཏག་ཏག་བསྡད་ཀྱི་ཡོད་མ་རེད། ལུང་པ་ཆེན་པོ་ཞིག་ཡིན་པའི་ཐོག་ནས་རྒྱལ་ཁབ་ཆེན་པོ་ཞིག་ཡིན་པའི་ཐོག་ནས་བྱེད་སྟངས་ཆེན་པོ་ནོར་གྱི་ཡོད་རེད་དེ་ངའི་བསམ་པ་ལ་ད་ལྟའི་གནས་སྟངས་ཐོག་ལ་ཡིན་པ་ན་བོད་མིའི་སྒྲིག་འཛུགས་ངོས་ནས་མཐའ་གཅིག་ཏུ་ངོ་རྒོལ་ཞེས་ཤིས་ཙང་གི་ཚིག་དེ་ཚོ་བེད་སྤྱོད་གཏོང་ཚུལ་མཐའ་གཅིག་ཏུ་ངོ་རྒོལ་བྱེད་ཡག་དང། དེ་ལས་ཕན་པའི་གིས་རྒྱ་ནག་གཞུང་ནས་བོད་མིའི་མངོན་འདོད་སྒྲུབ་དགོས་ཡག་དེའི་སྒང་ལ་དོ་སྣང་སྤྲད་དགོས་ཡག་དེ་ངེས་པར་དུ་བསམ་བློ་གཏང་དགོས་རེད་ཅེས་དེ་ཞུ་འདོད་ཡོད། འདས་པའི་ལོ་ངོ་བཅུ་ཕྲག་དྲུག་ལྷག་རིང་ཨ་མི་རི་ཀ་དང་རྒྱ་གར་ཚུད་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱིས་ཡིག་ཆའི་ནང་ཡོངས་གྲགས་ཀྱི་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་འཁོད་ཡོད་པ་ལས་ཤིས་ཙང་ཞེས་པའི་ཐ་སྙད་དེ་བེད་སྤྱོད་བྱས་པའི་སྲོལ་མེད་པ་རེད། དཔེར་ན། ཉིས་སྟོང་ཉི་ཤུ་ལོ་ཡི་ཨ་མི་རི་ཀའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་ཡིག་ནང Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་བཞིན་ཐེངས་བཅུ་ལྷག་བཀོད་སྤེལ་བྱས་ཡོད་པ་འདི་ནི་ལོ་རྒྱུས་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་དབྱིན་ཡིག་ནང Tibet དང་རྒྱ་ཡིག་སྟེང་ཤིས་ཙང་ཞེས་པའི་ཐ་སྙད་དེ་གཉིས་ལ་དེ་སྔ་ཁྱད་པར་མེད་ཀྱང་ཕྱིས་སུ་རྒྱ་ནག་དམར་ཤོག་སྲིད་གཞུང་གསར་བཙུགས་ཀྱིས་ཤིམ་ལ་ཆིངས་ཡིག་བཞག་པའི་རྗེས་འབྲས་སུ་ཐ་སྙད་དེ་གཉིས་བཀོལ་སྤྱོད་བྱེད་རྒྱུའི་ཐད་ཁྱད་པར་ཆེན་པོ་ཕྱིན་ཏེ། དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་གི་དབང་སྒྱུར་བ་ཡོད་པའི་ས་ཁུལ་གཅིག་པུར་ཤིས་ཙང་ཞེས་འབོད་སྲོལ་ཡོད་པ་ལྟ་བུ་བཟོས་ཡོད་ཅེས་འགྲེལ་བརྗོད་གནང་བྱུང། དེ་ཤིམ་ལའི་ཆིངས་ཡིག་ནང་ལ། ཤིམ་ལའི་ཆིངས་ཡིག་ང་ཚོ་བོད་ཡིག་ནང་ལོགས་རེད་དབྱིན་ཇི་ནང་ལོགས་རེད་རྒྱ་ཡིག་ནང་ལོགས་ཡོད་རེད། རྒྱ་ཡིག་ནང་ལོགས་བོད་ཕྱི་ནང་ཟེར་ཡ་བྱེད་བ། ཕྱི་མ། བོད་ཕྱི་བོད་ནང། ནང་གི་བོད་ཕྱི་གི་བོད་ཟེར་ནས་དབྱེ་བ་གཉིས་ཡོད་བ་དེ་ནང་ལ་རྒྱ་ཡིག་ནང་ལ་ག་རེ་འཁྲོལ་བ་རེད། ནང་གི་གཙང་ཕྱི་གི་གཙང་ཟེར་ནས།

ཕལ་ཆེར་ད། ལོ་བརྒྱ་ཙམ་གཅིག་རེད། དེ་ནས་དགའ་ལྡན་ཕོ་བྲང་གཞུང་དབང་བསྒྱུར་བྱས་བསྡད་པ་དེ་ལ་གོ་བསྡད་པ་འདྲ་བོ་ཞིག་ཆགས་བསྡད་ཡོད། གཞི་རྩའི་ཆ་ནས་བོད་ལ་རྒྱ་ཡིག་ཐད་ནས་ཤིས་ཙང་ཞེས་པའི་གོ་དོན་ནི་ནུབ་ཀྱི་བོད་ཅེས་པའི་དོན་ལ་ཡང་གོ་གི་ཡོད་པ་དང་ཡང་ཕྱོགས་གཞན་ཞིག་ནི་ཤིས་ཙང་ཞེས་པ་ནི་ནུབ་ཀྱི་གཏེར་མཛོད། Western Treasure། ཞེས་པའི་དོན་ལ་ཡང་གོ་གི་ཡོད་པ་དེང་གི་ལོ་རྒྱུས་སྨྲ་བ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ཡང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཆེན་གྱི་ལོ་རྒྱུས་སློབ་དཔོན་བྱམས་པ་བསམ་གཏན་ལགས་ཀྱིས། བོད་ལ་ཤིས་ཙང་ཞེས་པའི་ཐ་སྙད་དེ་ཐོག་མར་བྱུང་ཚུལ་ནི་དེ་སྔོན་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ལོར་མན་ཇུ་གོང་མའི་སྲིད་གཞུང་གིས་ཟི་ཁྲོན་ཞིང་ཆེན་གྱི་དམག་དཔོན་ཀྲའོ་ཨར་ཧྥན་གྱིས་བོད་ལ་བཙན་འཛུལ་བྱས་པའི་སྐབས་ཁོང་གིས་ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་ཡི་བར་གྱི་ས་ཁུལ་ལ་ཤིས་ཙང་ཞེས་མིང་བཏགས་ཡོད་ཚུལ་འགྲེལ་བརྗོད་གནང་བྱུང། བོད་ལ་ཤིས་ཙང་ཟེར་མཁན་དེ་ཐ་སྙད་དང་པོ་བཏགས་མཁན་དེ་མན་ཇུ་གོང་མའི་སྲིད་གཞུང་གི་དམག་དཔོན་ཀྲའོ་ཨར་ཧྥན་ཟེར་མཁན

ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་བོད་ལ་ཤིས་ཙང་ཞེས་པའི་ཐ་སྙད་བྱུང་ཚུལ་ནི་དེ་སྔ་བོད་ལ་བཙན་པོའི་རྒྱལ་རབས་དང་ས་སྐྱའི་དབང་བསྒྱུར། ཕག་གྲུའི་རྒྱལ་རབས་གཙང་པའི་རྒྱལ་རབས་དེ་བཞིན་དགའ་ལྡན་ཕོ་བྲང་གི་སྲིད་གཞུང་སོགས་བྱུང་ཡོད་པ་ལས་གཙང་པ་རྒྱལ་པོས་དབང་བསྒྱུར་བྱས་པའི་སྐབས་བོད་ལ་ཤིས་ཙང་ཞེས་པའི་ཐ་སྙད་དེ་ཐོབ་ཡོད་པར་འགྲེལ་བརྗོད་གནང་གི་འདུག། གཞན་ཡང་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་བོད་མི་སྒྲིག་འཛུགས་ཀྱི་ངོས་ནས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་མིང་ཚིག་དེ་མུ་མཐུད་བཀོལ་སྤྱོད་བྱེད་མུས་ཡིན་པའི་ཁར། འདི་ནི་བོད་ཆོལ་ཁ་གསུམ་ལ་ཁྱབ་པའི་ཐ་སྙད་ཞིག་ཀྱང་ཡིན་པ་མ་ཟད་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རྒྱལ་སྤྱིའི་སྤྱི་ཚོགས་ནང་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་གསལ་སྟོན་བྱེད་རྒྱུ་ཡི་ཞུ་གཏུག་ལས་འགུལ་མུ་མཐུད་སྤེལ་མུས་ཡིན་པ་གསུངས་བྱུང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལེ་ཚན་ནང་དབྱིན་ཇིའི་བོད་རང་དབང་ཚོགས་པའི་ལས་འགུལ་འགན་འཁུར་བ་དང། ཁུལ་དེའི་ཆབ་སྲིད་ཀྱི་འཕོ་འགྱུར་ལ་རྒྱུས་མངའ་ཆེ་བ་བསྟན་འཛིན་ཀུན་དགའ་ལགས་དང་ལྷན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པར་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལས་རིམ་འདི་ཐོག་ལ། ད་ལྟ་ཉེ་བའི་ཆར་ལ་དབྱིན་ཡུལ་ནང་ལོགས་ལ་རྒྱ་ནག་དང་འབྲེལ་བ་ཡོད་པའི་ཐོག་ནས་གནས་ཚུལ་འཕོ་འགྱུར་མང་པོ་ཅིག་འགྲོ་བསྡད་ཀྱི་འདུག་ཆབ་སྲིད་ཀྱི་ཐོག་ནས་དོ་སྣང་བྱེད་དགོས་ཡའི་གནད་དོན་ཅི་རིགས་ཅིག་བྱུང་སོང། འདི་དང་འབྲེལ་བྱས་དེ་རིང་དབྱིན་ཡུལ་ནང་ལ་ཡང་བོད་རང་དབང་ཚོགས་པའི་ད་ས་གནས་ས་ཐོག་ལ་ཡང་ད་ཞུ་གཏུག་གི་ཐོག་ནས་ཕྱག་ལས་འགན་འཁུར་བཞེས་བཞུགས་པ་བསྟན་འཛིན་ཀུན་དགའ་ལགས་གདན་འདྲེན་ཞུས་བྱས་ད་དབྱིན་ཡུལ་ནང་ལོགས་ཀྱི་གནས་བབ་དང་འབྲེལ་བྱས་ང་ཚོ་བཀའ་མོལ་ཞུ་གི་ཡིན། ད་ལྟ་དབྱིན་ཡུལ་ནང་ལོགས་ཆ་བཞག་པ་ཡིན་ན་རྒྱ་ནག་གཞུང་གིས་ད་གསང་བའི་ཐོག་ནས་དོ་སྣང་བྱེད་ཡ་མང་པོ་ཡོང་གི་ཡོད་པའི་གནས་ཚུལ་འདི་གོ་གི་ཡོད་རེད་ལྷག་པར་དུ་རྒྱ་ནག་གཞུང་ཚབ་དེ་ད་ལྟ་ཕ་གའི་ད་ལྟ་དེ་གོང་དུ་བ་ནས་ལོ་གཅིག་གོང་དུ་བ་ནས་བོད་པའི་ལས་འགུལ་བ་དང་ཡུ་གུར་ལས་འགུལ་བ་ཚོས་ཀྱི་དེ་ཐོག་ལ་ཤུགས་བསྐྱོན་ཡོད་རེད་དེ་འདྲ་དང་འབྲེལ་བྱས་གནས་ཚུལ་འཕེལ་རིམ་མང་པོ་ཞེ་པོ་ཅིག་བྱུང་བསྡད་ཡོད་རེད་དེ་ལ་ཡ་དྲི་བ་ཞུ་གི་ཡིན་ཨ་ནི་ཀུན་དགའ་ལགས་དང་པོ་ཐོག་མ་དེ། དབྱིན་ཡུལ་ནང་ལོགས་ལ་དེང་སང་རྒྱ་ནག་གཞུང་གིས་ཤུགས་རྐྱེན་དམིགས་བསལ་འགྲོ་བསྡད་ཀྱི་ཡོད་པ་དེ་མངོན་གསལ་དོད་རུ་འགྲོ་གི་ཡོད་པའི་བཟོ་འདྲ་ཞིག་འདུག་འདི་ག་འདྲས་རེད་ལགས། ཨོ་བཀྲ་ཤིས་བདེ་ལེགས་བཀྲ་ཤིས་དབང་ཕྱུག་ལགས་ལགས་འོ་ད་ལྟ་དབྱིན་ཇིའི་ལུང་པ་ལ་ཆ་མཚོན་ལ་བྱས་ན་ད་ལྟ་གོང་དུ་གནད་དོན་ཁ་ཤས་ཅིག་གསུངས་སོང་འདི་ད་ག་རང་རེད་ད་ལྟ་རྒྱ་ནག་གི་ངོས་ནས་དབྱིན་ཇིའི་གི་རྒྱལ་ཁབ་ལ་ཡ་ད་ཚོང་འབྲེལ་གྱི་ཐོག་ནས་ནུས་ཤུགས་དེ་ཡ་འདི་ཤུགས་ཆེན་པོ་འདྲ་པོ་ཅིག་འདུག་ཆགས་ཀྱི་འདུག་ཨ་ནི་ད་ག་ནང་བཞིན་ད་ལྟ་དབྱིན་ཇི་ལུང་པ་འདྲ་པོ་ཆ་མཚོན་པར་བྱས་ན་ད་ལོ་ཁ་ཤས་ཅིག་སྔོན་ལ་ད Brexit བྱུང་རྗེས་ཨ་ནི་ཡུ་རོབ་ཀྱི་མཐུན་ཚོགས་ནས་མར་ཕྱི་ལོགས་ཐོན་ཚར་བའི་རྗེས་ལ་ཡ་ད་དབྱིན་ཇི་རྒྱལ་ཁབ་འདི་ད་སུ་སུ

རྒྱལ་རབས་ལོ་རྒྱུས་ཡིན་ནའི་འདྲ་འདུག་ཨ་ནི་རྒྱ་ནག་གཞུང་གི་ལྟ་གྲུབ་ཡིན་ནའི་འདྲ་འདུག་ཨ་ནི་ཁོ་རང་ཚོའི་གི་བསམ་ཚུལ་འདྲ་བོ་འདི་ཚོ་ད་རྒྱལ་ཁབ་གཞན་པའི་ནང་ལ་ཡ་ཨ་ནི་སྤེལ་ཡག་གི་བརྒྱུད་ལམ་འདྲ་བོ་འདི་ད་ཀོང་ཙེ་ལྟེ་གནས་ཁང་བརྒྱུད་ནས་ཁོ་ཚོའི་སྤེལ་ཡག་གི་འཆར་གཞི་ཅིག་སྔོན་མ་ནས་འདུག་སེ་འགྲོ་བསྡད་ཀྱི་ཡོད་རེད་ད་འདི་དབྱིན་ཇི་ལུང་པ

སྡེ་ཚན་འདྲ་བོ་བྱས་ནས་འདུག་སེ་ཆགས་ནས་བསྡད་དེ་ཡོད་རེད། ཨ་ནི་ད་ད་ལྟ་འདིའི་ཐོག་ལ་ཡང་དབྱིན་ཇི་གི་ད་གྲོས་ཚོགས་ཀྱི་ནང་ལོགས་ལ་ཡང་བཀའ་མོལ་ཤུགས་ཆེན་པོ་ཞེ་པོ་ཅིག་ཡོང་བསྡད་ཀྱི་ཡོད་རེད། འདི་ག་རེ་ཡིན་ལབ་ན་ད་གྲོས་ཚོགས་ཀྱི་ནང་ལོགས་ལ་ཡང་ཨ་ནི་ད་ལོ་གསུམ་གོང་སྡེ་བ་ཅིག་ནས་ད་གང་ལྟར་ཏོག་དབྱིབས་རེད་ཨ་ནི་ད་ག་ན་ཤིང་ད་ཡུ་གུར་གྱི་གནས་སྟངས་རེད་འདི་ཚོ་ཚང་མ་གསལ་པོ་ཞེ་པོ་ཅིག་ཆགས་ཡོད་དུས་ཙང་ནས་ཨ་ནི། སྤྱི་བཏང། ཨ་རི་རེད། ཡོ་རོབ་རེད། ཨ་ནི་དབྱིན་ཇི་ལུང་པ་ལ་ཡ་གཅིག་པ་གཅིག་ཡན་རེད་ད། རྒྱ་ནག་གི་ཐོག་ལ། མི་མང་གི་དངོས་ནས་རེད། གྲོས་ཚོགས་འཐུས་མི་གི་དངོས་ནས་རེད། ལྟ་སྟངས་དེ་ཚོ་ད་ཁོ་ར་ད་རྒྱ་ནག་འདི་ལ་ཉེན་ཁ་འདྲ་བོ་བྱས་ནས་འདུག་སེ་ལྟ་ཡ་གི་དུས་ཚོད་གཅིག་གཅིག་ནི་བསྒྱུར་བཅོས་གཅིག་ཕྱིན་རེད། ཨ་ནི་འདི་འདྲ་ཡིན་དུས་ཙང་ནས་ད་གྲོས་ཚོགས་ཀྱི་འཐུས་མི་ནང་ལོགས་ལ་ཁག་ཅིག་གིས་ད། ཡུ་གུར་ལ་རྒྱབ་སྐྱོར་གནང་མཁན། འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་གནང་མཁན། རང་དབང་ལ་རྒྱབ་སྐྱོར་གནང་མཁན་ཨ་ནི་ཁོ་ཚོས་ཀྱིས་ད། ཀོང་ཙེ་ལྟེ་གནས་ཁང་གི་གནས་སྟངས་འདི་ལྟ་བུ་ཆ་མཚོན་པ་རེད་ཟེར་ན་ད་དེ་ཚོ་གླེང་བྱས་ནས་ཨ་ནི་གང་ལྟར་འདི་བརྒྱུད་བྱས་ནས་རྒྱ་ནག་གི་གཞུང་ལ་ཡང་ཨ་ནི་གདོང་ལེན་བྱེད་ཡ་གི་ལག་ཆ་ཡག་པོ་ཅིག་ཡོད་དུས་ཨ་ནི་ཁོང་ཚོའི་གི་དབྱིན་ཇིའི་གཞུང་ལ་ཨ་ནི་འདི་ད་ལོ་ད་ཅིག་གནོན་ཤུགས་དང་མ་སོ་ནས་ཤུགས་ཆེན་པོ་བྱས་ནས་ཨ་ནི་གང་ལྟར་འདི་ཀོང་ཙེ་ལྟེ་གནས་ཁང་འདི་ཚོ་གི་དབྱིན་ཇིའི་ལུང་པའི་གི་ད་ཅིག་སྨྲ་བརྗོད་རང་དབང་རེད་ཨ་ནི་ཅིག་ཤེས་ཡོན་ལྟེ་གནས་ཁང་གི་རང་དབང་དང་འདི་ཚོའི་སྒང་ལ་ཡང་དོ་ཕོག་བཟོ་གི་ཡོད་པ་དངོས་སུ་ལྟ་བུ་མཐོང་བྱས་ནས་ནི་ཁོ་ཚོ་གིས་འདི་ཚོའི་རིགས་དེ་སྒོ་རྒྱག་དགོས་ཀྱི་འདུག་ཟེར་ལབ་ནས་ཤུགས་ཆེན་པོ་བཤད་མཁན། གྲོས་ཚོགས་འཐུས་མི་ག་རེ་ཞུ་དགོས་རེད་ད་ཅིག influence ཤུགས་ཆེན་པོ་ཡོད་མཁན་ཁག་ཅིག་གིས་འདུག་སེ་བཤད་བསྡད་ཀྱི་ཡོད་རེད་ཨ་ནི་ང་ཚོས་ད་ལྟའི་ཆ་ལ་དབྱིན་ཇི་གི་སྲིད་བློན་རི་ཤི་སུ་ནག་ཆ་མཚོན་པ་འདྲ་བྱས་ནས་སྔོན་མ་ཁོ་རང་ད་ལྟ་སྲིད་བློན་ཆགས་ཡས་ཀྱི་སྐབས་དེ་ལ་ད་ད་ལྟ་ཁོ་ཚོ་གྲོས་ཚོགས་འཐུས་མི

རྗེས་ལ་ཡང་ཁོ་རང་སྲིད་བློན་ཆགས་བྱས་ནས་ནི་ད་ལྟ་གཞུང་འཛིན་བསྡད་པའི་ཁ་ཐུག་དེ་ལ་ཡང་ད་ཁོ་རང་གི་འདིའི་སྒང་ལ་འདི་གམ་ཟིག་གི་ལག་ལེན་མ་བསྟར་བྱས་ནས་ནི་གང་ལྟར་འདི་ཀོང་ཙེ་ལྟེ་གནས་ཁང་སྒོ་བརྒྱབ་ཀྱི་ཡིན་ལབ་ཡ་དེ་ཚོ་ཚང་མ་ད་ཁོ་རང་གི་ད་འདི་སྒོ་རྒྱག་ཡ་འདི་ད་ལྟའི་ཆ་ལ་ད་ཅིག་ཕྱིར་འཐེན་བྱེད་ཀྱི་ཡིན་ལ་སོགས་པའི་གི་ད་གང་ལྟར་རྒྱ་ནག་ལ་ཤུགས་ཆེན་པོ་ཅིག་གི་གཞུང་གི་ངོས་ནས་བསྟུན་དགོས་ཡའི་དངོས་ཚུལ་འདྲ་བོ་འགྲོ་གཅིག་འདུག་ཆགས་བསྡད་ཀྱི་འདུག་ལགས། ད་ད་ད་དབྱིན་ཡུལ་ནང་ལོགས་ལ་དུས་ཕྱིས་སུ་རྒྱ་ནག་དང་འབྲེལ་བ་ཡོད་པའི་ཐོག་ལ་ཡང་དོ་སྣང་བྱེད་དགོས་ཡག་གི་གནས་ཚུལ་མང་པོ་བྱུང་བསྡད་པའི་ནང་ལོགས་ལ་ཉེ་ལམ་རང་ཨ་ལེ་ད་མི་མང་གི་ཁྲོད་ལ་ཡིན་པའི་སོར་ཞིག་ཡོག་རེད་ད་ལོན་ཌོན་གྱི Graffiti གྱང་ལ་ཡང་ད་ད་རྒྱ་ནག་གཞུང་གི་རྒྱ་ནག་དམར་པོའི་གི་ལྟ་བ་དང་འབྲེལ་བའི་གི

དབྱིན་ཇི་ལུང་པ་ལ་འདྲ་བོ་ཅིག་ཆ་མཚོན་པ་རེད་ཅེ་ན་ད་ང་གི་ཧ་གོ་གོ་རེད་ད་དེ་ལ་རྒྱ་ནག་གཞུང་ཚབ་ཡོད་རེད་གཞུང་ཚབ་ཀྱི་འོག་ལ་ཡ་ད་འདི་འདི་ཞུ་གི་འདུག་ཨ་ན་དེ་བ་ལ་དབྱིན་ཇི་ནང་ལ་ཡིན་ན Chinese School Students Scholars Association དང CSSA ལབ་ཡ་འདི་ཡོད་རེད་གཙོ་བོ་དེ་འདྲའི་གི་ཚོགས་པ་འདི་གི་འོག་ལ་ཡ་ད་རྒྱ་ནག་ནས་ཚུར་དབྱིན་ཇི་ལུང་པ་ལ་སློབ་སྦྱོང་བྱེད་ག་སླེབས་ཀྱོག་སློབ་ཕྲུག་ཚང་མ་འདི་གི་ཁྱབ་ཁོངས་ཆགས་འགྲོ་གོ་རེད་ད་གང་ལྟར་ད་ཁོང་ཚོའི་གི་ཕྱི་ལོགས་ལ་ལབ་ཡ་ལ་ཡ་ཨ་ནི་འདི་ཚོ་ཚང་མ་རྒྱ་ནག་ནས་སླེབས་ཀྱོག་སློབ་ཕྲུག་འདི་ཚོ་ལ་ཡང་ད་ལུང་པ་གསར་བ་ནང་ལོགས་ལ་ཡང་ཤེས་ཡོན་དང་འབྲེལ་བའི་དཀའ་ངལ་མ་འཕྲད་ཡ་ཆེད་དུ་ང་ཚོ་གི་མཐུན་འགྱུར་རོགས་རམ་ག་རེ་བྱས་ནས་འདི་བརྒྱུད་ནས་བྱེད་ཀྱི་ཡོད་ཟེར་ནས་ཕྱིའི་ཐོག་ལ་ཁོང་ཚོ་འོ་དེ་བཤད་གོ་རེད། ནང་དོན་དེ་ལ་ད་ཁོང་ཚོ་གི་འདི་བརྒྱུད་བྱས་ནས་རྒྱ་ནག་གི་སློབ་ཕྲུག་འདི་ཚོ་གི་དངོས་གནས་འཛིན་གྲྭ་འདི་ཚོའི་ནང་ལོགས་ལ་ཆ་ཤས་ལེན་པའི་ཁུལ་དེ་ལ་ཡང་དམར་གཞུང་དང། ཨ་ནི་དམར་ཤོག་ཚོགས་པ་དང་དེ་འདྲས་ལ་ཡང་ཁོ་ཚོ་གིས། ཚིག་སྡུག་ཅག་བེད་སྤྱོད་བཏང་གི་འདུག་མི་འདུག་ཁོ་ཚོ་གིས་ང་ཚོ་རྒྱལ་ཁབ་ལ་ཡང་ཨ་ནི། རྒྱལ་ཞེན་འདུག་མི་འདུག་ཨ་ནི་རྒྱལ་ཁབ་སྐོར་ལ་ཡག་པོ་བཤད་ཀྱི་འདུག་བཤད་ཀྱི་མི་འདུག་འདི་ཚོ་ཚང་མ་ཁོ་ཚོ་གིས་ཀྲུང་དབྱང་གི་ལས་གཞི་འདྲ་བོ་ཅིག་སྤེལ་བྱས་ནས་ཨ་ནི་གང་ལྟར། དམར་ཤོག་གི་ལྟ་གྲུབ་དང་འགལ་ནས་ལས་ཀ་བྱེད་ཀྱི་ཡོད་ན་ཨ་ནི་ཁོ་ཚོ་ལ་གང་ལྟར་ཁོ་རང་ཚོ་རང་གི་འགྲོ་སྟངས་ཀྱི་ཐོག་ནས་ག་འདྲས་བྱས་ནས་སློབ་ཕྲུག་དེ་ལ་བཤད་དགོས་ཡོད་ནའི་བཤད་བྱས་ནས་ག་འདྲ་ལམ་ཀ་ཁ་ཐུག་ལ་སླེབས་ཡས་ཀྱི་བཟོ་ཡས་ཀྱི། སྡེ་ཚན་འདྲ་བོ་ཅིག་ཏུ་ཆགས་སྡོད་གོ་རེད་སོ་འདི་འདྲའི་འདྲ་བོའི་གནས་ཚུལ་འདི་ཚོ་དབྱིན་ཇི་ལུང་པ་ལ་ཡོད་རེད་ད་འདི་ཡིན་དུས་ཙང་ནས་ང་ང་རང་གནས་ཚུལ་འདི་དང་པོ་གོ་ཡོང་དུས་ཙང་ནས་ཨ་ད་འདི་འདྲའི་འདྲ་བོ་རྒྱ་ནག་གི་གཞུང་ཚབ་དང་འབྲེལ་བ་ཡག་པོ་ཡོད་མཁན་རྒྱ་ནག་གི་ལྟ་གྲུབ་དང་འདི་ཚོ་ལ་ཡ་ག་རེ་ལབ་གོ་རེད་ད་ཅིག་ཁྱབ་བསྒྲགས་བྱས་བསྡད་མཁན་འདི་འདྲའི་འདྲ་བོའི་སློབ་ཕྲུག། དེ་འདྲ་ཡིན་གྱི་རེད། ལབ་ནས་ང་རང་དེ་འདྲ་བསམས་སོང་ཁོ་ཁོ་ཚོས་ག་རེ་བྱས་རེད་ལབ་ན་སྤྱི་ཟླ་བརྒྱད་པའི་གི་ཚེས་པ་ལྔ་ཕལ་ཆེར་གཟའ་ཉི་མ་ཡིན་པ་ཡོད་དེ་དུས་ཁོ་ཚོས་གི་གཟའ་སྤེན་པ་ཡིན་ས་རེད་དེ་དུས་ཁོ་ཚོས་གི་གང་ལྟར་ཨ་ད London གི་ད་ཨ་ད་ཤར་ཕྱོགས་ལ་རེད་ད East London ལ་ད་ཨ་ད་འདི Brick Lane ལབ་ནས་ཨ་ད་ས་ཁུལ་གཅིག་ཡོད་རེད་འདི་ས་ཁུལ་འདིའི་རྩ་བའི་ག་རེ་ཞུ་དགོས་རེད་ད་ཨ་ད།

ཨ་ནི་གཉིས་ནས་ཨ་ནི་ཕ་གིའི་ས་ཆ་དེ་ལ་ཡང་ཅིག་རང་དབང་དང་དམངས་གཙོའི་ནུས་ཤུགས་ཡོད་ར་ད་མི་ཚོ་ལ་ཡང་སོ་སོའི་གི་སེམས་ནང་གི་ཚོར་བ་ཡིན་ནའི་འདྲ་འདུག་ཨ་སོ་སོ་གི་བསམ་ཚུལ་ཡིན་ནའི་འདྲ་འདུག་དེ་ཚོ་དེ་རི་མོ་གི་ལམ་ནས་སྟོན་དགོས་བསམ་ན་ཨ་ནི་སྟོན་ས་གི་ད་ཅིག་སྡིངས་ཆ་འདྲ་བོ་དེ་ཕ་གི་ལ་ཡོད་ར་ད་རྩིག་པ་དེ་ཚོ་སྒང་ལ་རི་མོ་བྲིས་ཨ་ར་ཨ་ནི་དེ་འདྲའི་གི་རྩིག་པ་སྒང་ལ་རི་མོ་ཡོད་ཀྱོག་གི་རྩིག་པ་ཅིག་སྒང་ལ་ཨ་ད་དེ་ལ་ཡང་དབྱིན་ཇིའི་ལུང་པ་ལ་ཡང London གི་ད་གཙུག་ལག་སློབ་གཉེར་ཁང་ཅིག་གི་ནང་ལོགས་ལ་ཡང་ཨ་ནི་རི་མོ་གི་རིག་རྩལ་ད་འདྲ་བོ Art Student དེ་འདྲའི་འདྲ་བོ་ཅིག་གི་སློབ་ཕྲུག་ཅིག་དང་ཁོ་རང་གི་ལས་རོགས་ཁོ་རང་གི་མཉམ་དུ་སློབ་ཕྲུག་ད་རོགས་པ་ཞུ་དགོས་ར་ཡིན་པས Group ཅིག་གི་ར་ཁོང་ཚོ Group ཅིག་གི་ཨ་ནི་མཚན་ལ་ཡང་ཨ་ནི་གང་ལྟར། དཀར་རྩི་འདི་འདྲའི་ད White Paint འདི་འདྲའི་འཁྱེར་སླེབས་ནས་རེད་བ་ཚོན་ཚོན་དཀར་པོ་འཁྱེར་སླེབས་བྱས་ནས་ཨ་ནི་གྱང་སྒང་ལ་རི་མོ་ཡོད་རྒྱོ་འདི་ཁོ་ཚོ་གི་ཕར་བསུབས། ཨ་ནི་འདིའི་སྒང་ལ་ཨ་ནི་ཁོ་རང་ཚོ་གི་ཡི་གེ་དམར་པོ་གི་ཨ་ནི་ཚོན་ཁྲ་དམར་པོ་གི་ཨ་ནི་ཨ་ད་ད་ཅི་བཀྲ་ཤིས་ལགས་གསུངས་པ་ནང་བཞིན་དམར་གཞུང་གི་ལྟ་གྲུབ་ཞུ་དགོས་རེད་བ་ད་ཁོ་ཚོའི་འབོད་སྒྲ་ཨ་འདི་འདྲའི་འདྲ་བོ་ཅིག་ཁོ་ཚོ་གི་བྲིས་བཞག་འདུག་ཨ་ཨ་ནི་ད་ས་གནས་འདིའི་གི་མི་མང་ཚོ་འདིའི་སང་ཉིན་དེ་ཡར་ལངས་ནས་བལྟས་ཡོང་དུས་ཙང་ནས། རྩིག་པ་སྒང་ལ་རི་མོ་འདི་ཚོ་ད་ཁོ་ཚོས་ནམ་རྒྱུན་རྟག་པར་མཐོང་བསྡད་ཡོད་རེད་ཡིན་ནའི་དེ་རིང་རྩིག་པ་སྒང་ལ་ཚོན་ཁྲ་རི་མོ་མ་འདྲ་བ་ཅིག་ཡོད་ཨ་ནམ་རྒྱུན་ཡོད་ས་འདི་མེད་ཡོད་ཡོད་ཀྱོ་རི་མོ་འདིའི་སྒང་ལ་ཡར། ཨ་ནི་དམར་པོ་འདྲ་བོ་ཅིག་ཨ་འདི་འདྲའི་གི་ཡི་གེ་ཀློག་མ་ཐུབ་ཡ་ད་ཨིན་ཇི་ཡི་གེ་བ་རྒྱ་ཡིག་གི་བ་འདི་འདྲའི་ཡིན་དུས་ཙང་ནས་ཨ་ནི་ཁོ་ཚོ་འདི་འདྲའི་འདྲ་བོ་ཅིག་གི་གནས་སྟངས་འདི་བྱུང་དུས་ཙང་ནས་ཨ་ནི་དེ་ལ་ཡ་ཨིན་ཇི་ལུང་པ་ནང་ལོགས་ལས་ད་དམར་གཞུང་ལ་དགའ་མཁན་དང་རྒྱ་ནག་གཞུང་ཚབ་དང་འབྲེལ་བ་ཡོད་མཁན་གྱི་སློབ་ཕྲུག་ཡོད་ཡོད་རེད་དེ་ཡིན་ནའི་དམངས་གཙོ་དོན་གཉེར་བ་གི་ཡོད་རེད Uyghur ཡོད་རེད་ཧོང་ཀོང་ཡོད་རེད་ཨཱ་ནི་ཁོ་རང་ཚོ་གི་འདི་ཚོ་ཚང་མ་བལྟས་ཡོང་དུས་ཙང་ནས་ཨཱ་ནི་འདི་སུ་རང་ལ་ཡང་བསྡད་མཁན་ཧོང་ཀོང་གི་མང་པོ་ཡོད་རེད་ཨཱ་ནི་ཁོ་ཚོ་གི་འདི་ལྟ་ཡོང་དུས་ཙང་ཨཱ་ནི་ཁོ་ཚོ་གི་འདི་རྩ་བ་ཉིད་ནས་འགྲིག་གི་མི་འདུག་ཟེར་དམར་གཞུང་གི་ལྟ་གྲུབ་འདི་ཚོ་ཨཱ་ནི་ད་ལྟ་རང་དབང་ཆེན་པོ་ཞེ་པོ་ཡོད་ས་ས་ཆ་འདི་འདྲའི་ཨཱ་ནི་འདི་འདྲ་འདི་འདྲའི་སྒང་ལ་ཡང་ཁོ་ཚོ་གི་མ values དང་ཁོང་ཚོའི slogan འདི་ཚོ་མར force down བྱེད་ཀྱི་ཡོད་ཙང་ཨ་ནི་འདི་རྩ་བ་ཉིད་ནས་འགྲིག་གི་མི་འདུག་འདི་ང་ཚོ་གདོང་ལེན་བྱེད་དགོས་ལབ་བྱས་ནས་ཨ་ནི་ཁོང་ཚོས་ཀྱི་ཨ་ནི་ད་འབོད་སྒྲ་འདི་ཚོའི་སྒང་ལ་མཆན་བཀོད་བྱས་ནས་ཨ་ནི་གང་ལྟར་འབོད་སྒྲ་འདི་ཚོའི་ནང་ལ་གལ་སྲིད་རང་དབང་འདྲ་བོ་ཞིག་ཡོད་ན་ཨ་ནི་ཁོང་ཚོས་མཆན་བཀོད་བྱས་ནས་རྒྱ་ནག་ལ་རང་དབང་རྩ་བ་ཉིད་ནས་ཡོད་མ་རེད་ལབ་ཡས་འདུག་ཨ་ནི་འདྲ་མཉམ་འདྲ་བོ་ཡིན་ན་ཨ་ནི་འདྲ་མཉམ་ལབ་ཡས་འདི་ཚོ་ཨ་ནི་དམར་གཞུང་གི་འགོ་འཛིན་ཚོ་ལ་ཐོབ་ཐང་མང་བ་ཡོད་རེད་ལབ་ཡས་སོགས་པའི་ད་གང་ལྟར་སྔོན་མ་འབྲི་མཁན་གྱི་ན་སློབ་ཕྲུག་འདི་གིས་རྗེས་ལ་ཁོ་རང་ག་རེ་གསུངས་ཡོད་རེད་ལབ་ན་ང་ལ་ད་ཆབ་སྲིད་ཀྱི་དམིགས་ཡུལ་དང་ཆབ་སྲིད་ལྟ་གྲུབ་རྩ་བ་ཉིད་ནས་མེད་གསུངས་ཡོད་རེད་ད་ཁོ་རང་གི་དམིགས་ཡུལ་ག་རེ་ཡིན་ནའི་མིན་ནའི་གང་ལྟར་ཁོ་རང་གི་དམར་གཞུང་གི་ལྟ་གྲུབ་ཡག་པོ་ཡོད་རེད་ལབ་ནས་གལ་སྲིད་དབྱིན་ཇི་ལུང་པ་ལ་ཁྱབ་བསྒྲགས་བྱེད་ཡས་དེ་ཁོ་རང་དམིགས་ཡུལ་ཡིན་པར་བྱས་ན་ཨ་ནི་ད་ཅིག་ང་ཚོའི་བོད་སྐད་ནང་ཞུ་ཡས་ཞོག་མགོ་ལས་མ་ཆེ་རེ་ཞོས་མགོ་དེ་འདྲ་བོ་ཅིག་ཆགས་རེད་ད་དེ་མགོ་རྟིང་སློག་བྱས་ནས་གང་ལྟར་རྒྱ་ནག

གྲོང་སྡེའི་ལས་ཁུངས་འདིས་ཀྱིས་ད་འདི། ཆབ་སྲིད་ཀྱི་སྡིངས་ཆ་འདྲ་བོ་ཆེན་པོ་ཅིག་ཆགས་འགྲོ་ས་རེད་ལབ་ཨ་ནི་ཁོ་ནི་དེ་ཚོ་ཚང་མ་བསུབས་བཞག་ད་འདིའི་སྔོན་ལ་དམར་པོ་རྒྱ་མིའི་སློབ་ཕྲུག་གི་བྲིས་རྒྱོགས་ཨ་ནི་འདིའི་སྒང་ལ་མཆན་བཀོད་རྒྱོགས་དེ་ཚོ་ཚང་མ་ཁོ་ཚོས་ཀྱིས་བསུབས་ནས། གན་དགོ་ཅིག་མེད་པ་འདྲ་བོ་ཅིག་བཟོས་བཞག་རེད་གྱང་འདི། ཨ་ནི་གནས་སྟངས་འདི་འདྲའི་གི་འོག་ལ་ད་ང་ཚོ་འདིར་དབྱིན་ཇི་ལུང་པ་ལ་ཡང། བོད་དོན་རྒྱབ་སྐྱོར་ཚོགས་པ། ལས་ཀ་བྱེད་མཁན་མང་པོ་ཡོད་སྟབས Free Tibet དང་ཡིན་པ་བྱས་དེ་ག་ལ International Tibet Network Tibet Action Institute ལབ་ནས་ཨ་ནི་འདི་འདྲ་ཡོད་དུས་ད་ནི་ང་ཚོ་ད་ལས་འགུལ་བ་ཚོ་གིས་ནམ་རྒྱུན་དུ་ནས་ད་ཁོ་རང་ཚོ་གི་ལས་དོན་བྱེད་པའི་ཁ་ཐུག་དེ་ལ་ད་གོ་སྐབས་དམ་འཛིན་བྱེད་ཡས་ལབ་ཆོག་ར so འོ་འདི་ང་ཚོ་གནད་འགག་ཅིག་མཐོང་བྱས་ནས་ད་ད་ལྟ་འདིའི་གནད་དོན་འདི་ད་བར་ལ་སྐད་ཆ་མང་པོ་ཆགས་སོང་ལབ་ན་སྤྱི་ཚོགས་དྲ་ལམ་ནང་ལ་འདི་སྐད་ཆ་འདི་ཤུགས་ཆེན་པོ་ཞེ་པོ་ཆགས་སོང་ཨ་ནི་ཨ་ནི་འདི་ཡིན་དུས་ད་ང་ཚོ་གིས་ད་འདི

སྐབས་དེ་ལ་ཡང་གསར་འགྱུར་བརྒྱུད་ལམ་ཁ་ཤས་ཅིག་འདུག་ད་ཧྥ་ལུང་གོང་དང་འབྲེལ་བ་ཡོད་རྒྱུ Epoch Times རེད CNN རེད་ཨ་ནི་ཁོང་ཚོ་གི་དོ་སྣང་གནང་བྱས་ནས་ཨ་ནི་སྐད་ཆ་དྲིས་ཡོང་གི་འདུག་ང་ཚོ་ལ་ཁྱེད་ཚོ་ག་རེ་བྱས་ནས་འདིར་སླེབས་ཡོད་པ་དམིགས་ཡུལ་ག་རེ་ཡིན་པ་ཨ་ནི་ཁྱེད་རང་ཚོ Message ག་རེ་བཏང་ཡག་གི་འཆར་གཞི་བཏིང་གི་ཡོད་པ་ལ་ཨ་ནི་འདི་འདྲ་བོ་སྐད་ཆ་འདྲ་བོ་དྲིས་བྱས་ནས་ཁོང་ཚོ་ལས་ང་ཚོ་བོད་དོན་སྐོར་བཤད་ཡག་རག་རེད་གཅིག་ཨ་ནི་གཉིས་ནས

ངེད་ཀྱི་རི་མོ་འདི་འབྲི་ཡ་འདི་ལ་ཡང་གང་ལྟར་ཁོ་རང་སྒེར་རང་གི་ཐོག་ནས་མ་གུ་དྭང་བླངས་ཀྱིས་བྱེད་རྒྱུ་ཅིག་ཡིན་པ་གཅིག་ཨ་ནི་གཉིས་ནས་ཨ་ནི་འདི་ཚོ་ཚང་མ་ད་གཅིག་དམར་གཞུང་གི་ལྟ་གྲུབ་ལབ་ཀྱི་ཡོད་ནས་རེད་སྤྱི་ཚོགས་རིང་ལུགས་ཀྱི་ལྟ་གྲུབ་ལབ་ཀྱི་ཡོད་ནས་རེད་འདི་ལྟ་གྲུབ་འདི་ཚོ་ཚང་མ་ཨ་ནི་ཡོངས་ཁྱབ་ལྟ་བུ་ཅིག་ཡིན་པའི་སྐོར་ལ་ཞིག་བཤད་ཡོད་རེད་ཨ་ནི་ཨ་ནི་གསུམ་པ་འདི་ཁོ་རང་གིས་ད་འདི

སེམས་པ་གི་ད་བསམ་བློ་གི་ག་རེ་ཞུ་དགོས་རེད་ད་འགྱུར་བ་བཏང་ཡག་འདྲ་བོ་ཅིག་སློབ་གྲོགས་འདྲ་བོ་ཅིག་ནས་འགྱུར་བ་བཏང་ཡག་འདྲ་བོ་དེ་འདྲའི་གི་ཁོང་ཚོའི་ལས་འགུལ་སྤེལ་བསྡད་ཀྱི་ཡོད་རེད་ད་དེ་ལ་ཁྱེད་རང་སློབ་ཕྲུག་ཁྱེད་རང་གི་ངོས་ནས་དེ་ལ་དེ་འདྲའི་འདྲ་བོ་ཅིག་འཁྱེར་ཡོང་གི་འདུག་འདི་རྩ་བ་ཉིད་ནས་འགྲིག་གི་མ་རེད་ང་རང་ཚོ་གི་རང་དབང་ལུང་པ་རེད་སྨྲ་བརྗོད་རང་དབང་ཆ་ཚང་ཡོད་རེད་འདི་ནང་བཞིན་གཅིག་པ་གཅིག་རྐྱང་ཁྱེད་རང་བོད་རྒྱ་ནག་གི་ནང་ལོགས་ལ་དེ་འདྲའི་རྩ་བ་ཉིད་ནས་བྱེད་ཐུབ་གི་མ་རེད་ལབ་ཡག་འདྲ་བོ་རེད་ཁོ་རང་ལ་ད་དབྱིན་ཇི་སྐད་དང་མ་སོ་ནས Backlash འདྲ་བོ་ད་མང་པོ་ཅིག་བྱུང་སོང་ཁོ་རང་གི་དེ་བཀོད་ཡོད་ནས་རེད་བ་ཨ་ནི་ཁོ་རང་གི་ངོས་ནས་ད་ཅིག་ད།

དབྱིན་ཇིའི་གཞུང་གིས་ཨ་ནི་ད་ལྟ་ཟླ་བ་གཅིག་ཙམ་ཞིག་འགྲོ་གི་ཡོད་རེད། དེ་ལ་ཡ་ལན་འདྲ་བོ་ཅིག་ག་འདྲས་བྱེད་ཀྱི་འདུག་དགོངས་ཀྱི་འདུག་དེའི་ནང་ལ་ཡ་རྒྱ་ནག་ལ་ཡ་འདི་གི་སྙན་ཐོ་འདི་བཏོན་པ་འདི་གིས་རྒྱ་ནག་ལ་ཡ་ཁྱད་པར་ག་རེ་ག་རེ་འགྲོ་གི་རེད་ལོ།
ལགས་འོང་ད་འདི་སྙན་ཐོ་འདི་དཔེ་མི་སྲིད་པའི་རྒྱས་པོ་ད་ཤོག་གྲངས་ཉིས་བརྒྱ་ལྷག་ཅིག་བྱས་ཨ་ནི་ག་འདྲ་སྙན་ཐོ་བཏོན་མཁན་གྱི་ཚོགས་ཆུང་འདི་ཡའི་ཚོགས་ཆུང་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་རེད་ད་ཅིག་གོང་དུ་བཀྲ་ཤིས་ལགས་ངོ་སྤྲོད་གནང་བ་ནང་བཞིན་ད་རྒྱ་ནག་གི་ངོས་ནས་ཨ་ནི་དབྱིན་ཇི་གི་རྒྱལ་ཁབ་ཀྱི་ནང་ལོགས་ལ་ཡང་ཨ་ནི་ནུས་ཤུགས་ག་འདྲས་ག་འདྲས་བྱེད་ཀྱི་ཡོད་མེད་ལབ་བྱས་ནས་ད་ཁོ་ཚོ་གི་ཨ་འདྲ་སྡེ་ཚན་འདི་ཚོགས་ཆུང་འདི་གི་ཞིབ་འཇུག་གནང་བྱས་ནས་ག་འདྲ་སྡེ་ཚན་འདི་ཁག་གསུམ་སྡེ་ཚན་ཁག་གསུམ་ལ་ཁོ་ཚོ་གི་དབྱེ་ནས་གཟིགས་འདུག་ཨ་ལ་ཨ་ནི་འདི་ནང་ལ་དང་པོ་འདི་ད་འདི་རེད་ཤག་ཨ་འདྲ་ཤེས་ཡོན་བརྒྱུད་བྱས་ནས་རེད་བ་ད Academia འོ་འདི་བརྒྱུད་བྱས་ནས་རྒྱ་ནག་གི་འདི་ལ་ཡང་བཀོལ་སྤྱོད་ག་འདྲས་བྱེད་ཀྱི་ཡོད་མེད།

Nuclear Energy ལ་དེ་དག་ལ་བོད་ཐོག་ལ་ངེད་ཀྱིས་ཁ་བཏགས་ཞུས་འདུག་མི་འདུག་དེ་དག་འོ་འདི་དང་འབྲེལ་བ་ཡོད་རྒྱུ་སྡེ་ཚན་ཁག་གསུམ་ལ་ཁོང་ཚོ་གིས་དམིགས་སུ་བཀར་ནས་དབྱེ་བྱས་ནས་འདི་ཚོ་གསུམ་ནང་ལོགས་ལ་ཡང་ཁོང་གིས་ཞིབ་འཇུག་མཐིལ་ཕྱིན་གནང་ནས་སྙན་ཐོ་འདི་བཏོན་གནང་རྒྱུ་ཅིག་ཏུ་ཆགས་བསྡད་ཀྱི་འདུག་འདི་ཆ་མཚོན་པར་བྱེད་ན་ད་སྙན་ཐོ་འདི་བཏོན་ཡ་ལ་དུས་ཚོད་ག་ཚད་འགོར་རེད་ཉིས་སྟོང་བཅུ་དགུ་ནས་འགོ་བཙུགས་རྒྱུ་གི་ལས་འགུལ་ཅིག་ཏུ་ཆགས་བསྡད་ཀྱི་ཡོད་རེད་ད་ལོ་བཞིའི་ལྷག་ནང་ལོགས་ལས་ཞིབ་འཇུག་ཆ་ཚང་བྱས་ནས་ནི་སྙན་ཐོ་རྒྱས་པོ་ཞེ་པོ་ཅིག་སྟོན་འཇུག་འདིའི་ནང་ནས། སྙན་ཐོ་འདི་ཐོན་པའི་སྐབས་དུས་དེ་ལ་ཡང་གསར་འགྱུར་བརྒྱུད་ལམ་ནང་ལོགས་ལ་ཡང་གནས་ཚུལ་ཆེ་ཤོས་དེ། ང་རང་ཚོ་འདྲ་བོ་ཆ་བཞག་ན་ད་བོད་དང་ཤིང་ཅང་འདིའི་སྒང་ལ་ང་ཚོ་དོ་སྣང་སླེབས་ཀྱི་ཡོད་རེད་དེ་ཡིན་ནའང་དབྱིན་ཇི་ལུང་པ་རང་ལ་ངེས་འདུག་བལྟས་ནས་ཞུས་པ་ལ་གཞིགས་ན་སྐབས་དེ་དུས་རྩ་ནས་གསར་འགྱུར་བརྒྱུད་ལམ་ནང་ལ་སྙན་ཐོ་འདི་ཐོན་པའི་སྐབས་དུས་དེ་ཆེ་ཤོས་ག་རེ་ཐོན་རེད་ལབ་ན། ད་ནི་དབྱིན་ཇིའི་གཞུང་གིས་རྒྱ་ནག་ལ་གདོང་ལེན་བྱེད་ཡས་ཀྱི

གཞུང་ཚབ་ཀྱི་ངོས་ནས་ད་འདི་ལ་ཡང་ཨ་ནི། ནམ་རྒྱུན་བཤད་སྟངས་དེ་གཅིག་པ་གཅིག་རེད་ད་ག་ད་དེ་ཚོ་ཚང་མ། ཨ་ནི། རྫུན་གཏམ་རང་རེད། དེ་འདྲའི་རྩ་བ་ཉིད་ནས་མ་རེད་ང་རང་ཚོ་གི་ངོས་ནས། ག་རེ་ཞུ་དགོས་རེད་ད་གཅིག་དབྱིན་ཇིའི་གཞུང་མཉམ་དུ་ལ་འབྲེལ་བ་དེ་ཨ་ནི་གཏིང་ཟབ་པོ་དང་ཡག་པོ་བ་ད་དེ་འདྲའི་འབྲེལ་བ་གཅིག་ཁོ་རང་ཚོ་གི་བཤད་སྡོད་ཀྱི་ཡོད་རེད་ད་དབྱིན་ཇིའི་གཞུང་གི་ངོས་ནས་ད། སྙན་ཐོ་འདིའི་སྟོན་གནང་མཁན་ལ་ཡང་ད་ལན་འདེབས་བྱེད་ཡ་ལ་ཡང། ཨ་ནི་ང་ཚོ་གི་ངོས་ནས་སྲིད་ཇུས་མེད་རེད་ལ་དེ་འདྲའི་རྩ་བ་ཉིད་ནས་མ་རེད་ང་རང་ཚོ་སྲིད་ཇུས་ཡོད་ཟེར་ལབ་ནས་ཁོ་རང་ཚོ་གི་དཔེ་དྲངས་ཡས་དེ་ཚོ་ཁོ་རང་ཚོ་གི་འདི་དྲངས་ཀྱི་ཡོད་རེད་ད་འདི་དབྱིན་ཇིའི་གཞུང་གི་ངོས་ནས་འདི་ཡོད་རེད Defending Democracy Task Force ལབ་ནས་དམངས་གཙོ་སྲུང་སྐྱོབ་བྱེད་ཡས་གི་ཚོགས་ཆུང་ལབ་ནས་ཁོ་ཚོ་གཞུང་གཞུང་རང་གི་རེད་གཞུང་རང་གི་གཙོ་བོ་དེ་འདྲའི་གི་སྡེ་ཚན་ཅིག་ཁོ་ཚོ་གི་ནང་སྲིད་ལས་ཁུངས་གི་འོག་བཞག་ཡོད་ད་ནང་སྲིད་གི་ནམ་རྒྱུན་བདེ་འཇགས་དང་དེ་ཚོ་ལྟ་གི་ཡོད་དུས་ཙང་ཚོ་ཁོང་ཚོ་གི་འདི་ལྟ་བུ་དཔེ་མཚོན་དྲངས་བྱས་ནས་གང་ལྟར་ང་ཚོ་ལ་སྲིད་ཇུས་ཡོད་ང་ཚོ་གི་དམངས་གཙོ་སྲུང་སྐྱོབ་བྱེད་རྒྱུའི་ཨ་ནི་ང་ཚོ་ལས་གཞི་གཅིག་གང་ལྟར་འགྲོ་བཞིན་པ་ཡིན་ཟེར་ལབ་ཡས་གཅིག་བཤད་ཀྱི་ཡོད་རེད་ཨ་ནི་ལན་འདེབས་གཅིག་ནང་ལ་ཁོ་རང་ཚོ་གི་འདི་བཤད་ཀྱི་ཡོད་རེད་ད་ཨ་ནི་ཨང་ད་དེ་ལ་དབྱིན་ཇི་ལུང་པ་ལ་ཆ་བཞག་ན་རྒྱ་ནག་གི་ཨ་ནི་འཕྲུལ་ཆས་བཟོ་གྲྭ Huawei ལབ་ཡས་དེ་རེད་བ་འོ་དེ་ཨ་ནི་དབྱིན་ཇིའི་གཞུང་གི་ཨ་ནི། འཛུགས་སྐྲུན་གྱི་ནང་ལོགས་ནས་མར་ཆ་ཚང་སྟོན་ཡས་ཀྱི་སྔོན་མ Boris Johnson Prime Minister ཡིན་པའི་སྐབས་སུ་ཐག་གཅོད་བྱུང་ཡོད་རེད། འདིའི་རིགས་འདི་ཚོ་གིས་ག་རེ་སྟོན་གྱི་ཡོད་རེད་ལབ་ན་ང་ཚོ་གིས་རྒྱ་ནག་ལ་ཞེ་པོ་ཞེ་པོ་འཕྲུལ་ཆས་ཀྱི་ཐོག་ནས་བརྟེན་མི་དགོས་ཡ་ང་རང་ཚོ་རང་གིས་ཐབས་ལམ་གཞན་པ་བཙལ་ཡ་དང Diversified བྱེད་ཡ་དེ་འདྲའི་སྒང་ལ་འོ་དེ་འདྲའི་འདྲ་བོ་ཅིག་གིས་ཁོང་ཚོ་གིས་ད་ལན་འདེབས་ད་མ་སོ་ནས་འོ་དེ་གསུང་གི་ཡོད་རེད་འདི་སྒང་ལ་གཞུང་འཛིན་ཚོགས་པ་གི་ངོས་ནས་ད་ཤུགས་ཆེན་པོ་ག་རེ་བྱེད་ཀྱི་ཡོད་རེད་ལབ་ན་ད་ང་རང་ཚོ་རྒྱ་ནག་འདིའི་ཉེན་ཁ་ལ་བརྩི་གི་ཡོད་ཨ་ནི་ང་རང་ཚོ་གི་ངོས་ནས། གཞུང་གི་འོག་ལ་ཡོད་པའི་སྡེ་ཚན་ཡོངས་སུ་ཚོགས་པའི་མཉམ་དུ་འདུས་པའི་ཐོག་ང་རང་ཚོ་ལ་ག་རེ་ཞུ་དགོས་རེད་ད Unified ཨ་ནི Strategy གཅིག་ཡོད་ཟེར་ནས་ཁོ་རང་གིས་བཤད་ཡ་དེ་དེ་འདྲའི་འདྲ་བོ་ཅིག་བཤད་སྡོད་ཀྱི་ཡོད་རེད་ཧན་ད།

འདི་འདྲའི་སླེབས་སོང་བསམ་གྱི་མི་འདུག་ངས་ད་ང་རང་ཚོ་ངས་གོང་དུ་ཞུས་པ་ནང་བཞིན་རེད་ད་ང་རང་ཚོ་ད་བོད་རེད་ཤིང་ཅང་རེད་འདི་འདྲའི་གི་གནས་ཚུལ་འདི་ནང་ལོགས་བཀོད་རྒྱུ་འདི་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད་ག་རེ་རེད་ལབ་ན་ད་དེ་རིང་ཁ་སང་ང་ཚོ་འདིར་དབྱིན་ཇི་ལུང་པ་ལ་ག་རེ་དོ་སྣང་ཡོང་གི་འདུག་ལབ་ན་ད་ད་ལོ་བཞི་ལྔ་གོང་ནས་རེད་ད Uyghur གི་གནས་སྟངས་འདི་ཚོ་ད་ཁོང་ཚོ་ལ་འདིའི་སྙན་ཐོ་འདི་འདོན་ཚར་བའི་གི་རྗེས་ལ་ཡ་ད། འདིའི་ནང་ལོགས་ལ་ཡ་གནད་དོན། བོད་ཀྱི་གནད་དོན་རེད་དེ་ག་ནང་བཞིན། ཤིན་ཅང། Uyghur། ཧོང་ཀོང་འདི་ཚང་མ། བཀོད་ཡོད་རེད་ད་གནད་འགག་ཆེན་པོ་ཞེ་པོ་ཆགས་ཀྱི་ཡོད་རེད་བཀོད་ཡས་དེ་འདུག། ཡིན་ནའི་ད་ངས་གོང་དུ་ཞུས་པ་ནང་བཞིན། ད། དབྱིན་ཇིའི་གི་རྒྱལ་ཡོངས་ཁོ་རང་གི་ད་གསར་འགྱུར་བརྒྱུད་ལམ་ནང་ལོགས་ལ་ཡ།

སྔོན་མ་ནས་ཤེས་བསྡད་པ་དང་ག་རེ་ཤེས་བསྡད་པ་ལབ་ན་ད་རྒྱ་ནག་གི་གཞུང་རེད་རྒྱ་ནག་གི་དམར་གཞུང་ཚོགས་པ་རེད་འདི་བརྒྱུད་བྱས་ནས་དབྱིན་ཇིའི་ལུང་པའི་གི་ནང་ལོགས་ལ་ཡ་ནུས་ཤུགས་མང་པོ་སྤྲད་ཀྱི་ཡོད་པ་དང་ཨ་ནི་དབྱིན་ཇིའི་ཚིག་ནང་ལ་ཡིན་ན་ད་ཅི་བོད་སྐད་ནང་ལ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གསུངས་སོང་ད་འདི་རེད་ད Transnational Repression ལབ་ཡ་འདིའི་ཁོང་ཚོ་གིས་ཧོང་ཀོང་གི་མི་རིགས་ལ་རེད། Uyghur མི་རིགས་ལ་རེད་ཨ་ནི་བོད་རིགས་ཚོ་ལ་རེད་དེ་འདྲས་ཀྱི་ཁོང་ཚོ་ག་རེ་ལབ་དགོས་རེད། ནུས་ཤུགས་སྤྲད་ཀྱི་ཡོད་པ་འདི་ཚོ་ཚང་མ། ཧ་གོ་རྒྱུ་འདི་ད་ད་རིང་སྙན་ཐོ་འདིའི་བརྒྱུད་ནས་ཡང་བསྐྱར་གསལ་པོ་བྱས་ནས་འཕར་མ་གསལ་བཤད་བྱེད་ཡ་འདྲ་བོ་བྱུང་བྱས་ནས་ནི་མི་མང་གི་ནང་ལོགས་ལ་རེད། གསར་འགྱུར་བརྒྱུད་ལམ་རེད་ཨ་ནི་ག་རེ་ཞུ་དགོས་རེད་ད་ཤེས་ཡོན་བསྟི་གནས་ཁང་འདི་འདྲའི་ནང་ལོགས་ལ་ཁོང་ཚོ་ཚང་མ་བསྐྱར་དུ་དོ་སྣང་བྱས་བྱས་ནས་གང་ལྟར་འོ་ད་འདི་དངོས་གནས་ཁོ་རང་ཉེན་ཁ་ཆེན་པོ་རེད་ལབ་ཡ་འདྲ་བོ་ཅིག་གི Realization འདི་ད་རིང་སྙན་ཐོ་འདི་བརྒྱུད་ནས་ཤུགས་ཆེན་པོ་ཆགས་སོང་བསམ་གྱི་འདུག་ལགས། ལའོ་ལགས་སེ། ད་ལྟ་ཀུན་དགའ་ལགས་དེ། སྤྱིར་བཏང་དབྱིན་ཡུལ་ལུང་པ་ནང་ལོགས་ལ་བོད་པ་དཔེ་ཉུང་ཉུང་རེད།

ད་དེའི་ལ་ཡ་ནུས་པ་དེ་རྡོག་རྩ་གཅིག་ལ་སྒྲིལ་ཡག་གི་ཐབས་ཤེས་དེ་རིགས་གནང་གི་ཡོད་པ་དེ་ང་ཚོ་མཐོང་གི་འདུག་དེ་ནས་དེའི་ལ་ཡ་སྐྱོན་ཆ་འདྲ་བོ་དང་ཅིག་ཁ་མ་མཐུན་པ་སོགས་རེད་གར་ཆ་མ་ཚང་བ་འདྲ་བོ་ཅིག་ག་པར་ག་པར་ལྷག་ཡོད་པ་རེད་ལགས། ལའོ་ད་ད་ང་རང་སྒེར་གྱི་ཐོག་ནས་ཞུ་བ་རེད་ཅིག་ད་དེ་ལ་དབྱིན་ཇི་གི་གཞུང་གི་ངོས་ནས་ཞུ་བ་རེད་ད་གཞུང་རང་གི་ངོས་ནས་བོད་ཀྱི་ཐོག་ལ་ཡང་རྒྱབ་སྐྱོར་དང་འདི་འདྲའི་གི་ཐོག་ནས་དངོས་གནས་ང་ཚོ་ཅིག་སེམས་པ་སྐྱོ་ཡ་འདྲ་བོ་ཅིག་རེད་ད། ཚད་ད་མ་གཞི་ནས་མཐོ་པོ་ཡོད་མ་རེད་པ། ཨ་ནི་རྣམ་པ་ཚོ་མཁྱེན་གནང་གི་རེད་ཉིས་སྟོང་བརྒྱད་ལོ་ལ་ཡ། སྐབས་དེ་དུས་དབྱིན་ཇིའི་གཞུང་ད Labour government ཆགས་བསྡད་ཡོད་རེད་ཁོང་ཚོ་གིས། ཨ་ནི་དབྱིན་ཇིའི་གཞུང་གི། གཞུང་འབྲེལ་རང་གི་བོད་ཐོག་ལ་འཛིན་པའི་གི་སྲིད་ཇུས་འདི་ཨ་ནི་ཁོ་རང་ཚོ། བགྲོ་གླེང་དང་གྲོས་བསྡུར་དང་དེ་འདྲའི་གང་ཡང་མེད་པའི་ཐོག་ནས་ད་ཡིག་ཆ་གཅིག་གི་ལམ་ནས་བྱས་ནས་ཨ་ནི་གང་ལྟར་གསལ་བསྒྲགས་འདྲ་བོ་ཅིག་སྤེལ་ནས་སྐབས་དེ་དུས་ཀྱི། ག་རེ་ཞུ་དགོས་རེད་སྐབས་དེ་དུས་ཕྱི་སྲིད་བློན་ཆེན་གྱིས་གསལ་བསྒྲགས་ཅིག་སྤེལ་བྱས་ནས་ཨ་ནི་གང་ལྟར། དབྱིན་ཇིའི་གཞུང་གིས་བོད་ཐོག་ལ། བོད་ཀྱི་ཐོག་ལ་འཛིན་པའི་གི་སྲིད་བྱུས་རྒྱུན་རིང་པོ་དེ་ཁོང་ཚོས་འགྱུར་བ་བཏང་བཞག་རེད་གང་ལྟར་བོད་འདི་ཨ་ནི་རྒྱ་ནག་གཞུང་གི། ཆ་ཤས་ཡིན་པ་འདི་ཁོང་ཚོས་ཀྱི་དེ་དུས་ཁས་ལེན་གནང་རེད་ཡིག་ཆ་འདི་འདྲའི་ཅིག་བཀྲམ་རེད་སྐབས་དེ་དུས་ཙམ་ནས་ད་བོད་དོན་རྒྱབ་སྐྱོར་བ་རེད་བོད་རིགས་མང་པོ་རེད་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་གཞུང་ང་ཚོ་དབུས་བོད་མི་སྒྲིག་འཛུགས་ཐོག་ནས་ཡིན་ནའི་རེད་ད་འདི་ཐོག་ལ་ཡ་སྐབས་དེ་དུས་ད་སྐད་ད་མ་སོང་ནས་ཞེ་པོ་ཅིག་བརྒྱབ་རེད་ང་ཚོ་གི་ད་ཡིན་ནའི་ག་རེ་ཡིན་ནའི་ཉིས་སྟོང་བརྒྱད་ལོ་ལ་འགྱུར་བ་བཏང་ཡག་གི་སྲིད་བྱུས་འདི་རང་ད་མུ་མཐུད་ནས་རང་འཇགས་གནས་བསྡད་ཡོད་རེད། གཅིག་འདི་རེད་ཨ་ནི་གཉིས་ནས་ད་ཉིས་སྟོང་བཅུ་གཉིས་ལོ་ལ་ད་ད་ལྟ་དབྱིན་ཇི་ཡི་སྲིད་བློན་གྱི་ངོས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་རྒྱུ་འདི་ཐ་མ་དེ་འོ་དེ་ཆགས་ཡོད་རེད་འདི་རྗེས་ལ་འདི་མཇལ་མཁན་འདི་སྐབས་དེ་དུས David Cameron ཆགས་འདི་བར Prime Minister འདི་གི་རྗེས་ལ་ཡ་ཨ་ནི་སྲིད་བློན་རབ་དང་རིམ་པ་མང་པོ་བྱུང་རེད་དེ་ཨ་ནི་འདི་གའི་མཇལ་འཕྲད་རྩ་བ་ཉིད་ནས་བྱུང་ཡོད་མ་རེད་དཱ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆ་མཚོན་པ་རེད་ཟེར་ན་ཉིས་སྟོང་བཅུ་དྲུག་ལོ་ལ་ད་དེ་ཐ་མ་དབྱིན་ཇི་ལུང་པ་ལ་ཕེབས་ཡིན་བསམས་སོ་ངས་ནོར་མེད་ན་ཨང་འོ་དེ་འདྲའི་འདྲ་བོ་ཅིག་རེད་བསམས། ད་ཨ་ནི་ད་ལྟ་དབྱིན་ཇི་ལུང་པའི་གི་ནང་ལོགས་ལ་ཡ་ད་ད་ལྟ་བོད་གི་ཐོག་ལ་ཡ་ད་ཅིག་གཞུང་རང་གི་ཐོག་ནས་རྒྱབ་སྐྱོར་ཚད་མཐོ་པོ་རག་ཡ་ལ་ཡ་ད། བོད་དོན་གི

བུ་ཅིག་རེད་ད་ང་ཚོ་དབྱིན་ཇི་གི་ལག་འཁྱེར་སྡོད་མཁན་གྲངས་ཀ་ཏན་ཏན་ཏག་ཏག་ཤེས་ཡ་མེད་རེད་བ་ད་ཡིན་ནའི་ང་ཚོ་གྲངས་ཀ་ག་ཚོད་ཡོད་མེད་ལ་མ་ལྟོས་པའི་གི་ང་ཚོ་ཚང་མས་ཆབ་སྲིད་གི་ཐོག་ནས་ད་ག་རེ་ལབ་དགོས་རེད་དོ་སྣང་ཤུགས་ཆེན་པོ་བྱེད་བྱེད་ནས་སོ་སོ་སོ་སོ་གི་གྲོས་ཚོགས་འཐུས་མི་ལ་ཡ་ཞུ་གཏུག་ང་ཚོ་ཐུན་མོང་གི་ཐོག་ནས་རེད་སོ་སོ་སྒེར་གྱི་ཐོག་ནས་རེད་ཨ་ནི་གནང་རྒྱུ་གནད་འགག་ཆེན་པོ་མཐོང་གི་འདུག་ད་འདི་འདྲའི་འདྲ་བོ་བྱས་ནས་ཕྱོགས་ཚང་མ་ནས་ང་ཚོ་གི་ཤུགས་གཅིག་བརྒྱབ་ཐུབ་ན་ཨ་ནི་ང་རང་ཚོ་འདི་གི་བོད་ཀྱི་ཐོག་ལ་ཡ་རྒྱབ་སྐྱོར་འདི་ཨ་ནི་ཚད་མཐོ་པོ་གཅིག་སླེབས་ཐུབ་གི་རེད་བསམ་འདུག་ཡིན་ནའི་ད་ལྟའི་ཆ་ལ་ང་ཚོ་གན་དགོས་ཅི་མེད་པ་འདི་འདྲའི་རྩ་བ་ཉིད་ནས་མ་རེད་ང་ཚོ་དབྱིན་ཇིའི་གི་གྲོས་ཚོགས་ནང་ལ་ཆ་མཚོན་པ་ད་ཅིག་ན All Party Parliamentary Group for Tibet ལབ་ནས་ད་བའི་ཆབ་སྲིད་ཚོགས་པ་ཚང་མ་ཡོད་པའི་གི་གྲོས་ཚོགས་འཐུས་མི